ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་ཉི་ཤུ། རེས་གཟའ་པ་སངས་ཉིན་གྱི་སྔ་དྲོའི་ལས་རིམ་དབུ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན། སེང་གེ་རི་བསོད་ནམས་ལྷ་མོ་ལགས་དང་གྲོས་བསྡུར་ཕྱག་རོགས་གནང་མཁན་ཀོ་རི་ལགས། ལས་རིམ་ངོ་སྤྲོད་དང་གསར་འགྱུར་ཁག་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་སྲིང་ཞུ་གི་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གིས Tibet ལ་ཤིས་ཙང་ཞེས་འབོད་དགོས་པའི་སྒྲིག་གཞི་ལམ་ལུགས་གཏན་འབེབས་བྱེད་བཞིན་པ་འདི་ནི་བོད་རྒྱ་བསྒྱུར་གྱི་སྲིད་བྱུས་དང་འབྲེལ་བའི་ཛ་དྲག་རང་བཞིན་ཅན་ཡིན་པ་དམིགས་བསལ་བཅར་འདྲིའི་ལེ་ཚན་ནང་གསུངས་ཡོད་པ་སོགས་གལ་ཆེའི་གསར་འགྱུར་ཁག་དང། བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཐའེ་ཝན་དུ་འཚོགས་པའི་ཨོ་སི་ལོའི་རང་དབང་གླེང་སྟེགས་སྟེང་བོད་དོན་གཏམ་བཤད་གནང་བ་དང་ཁུལ་དེའི་གནད་ཡོད་མི་སྣ་ཚོར་བོད་དོན་ཞུ་གཏུག་གནང་ཡོད་པའི་སྐོར་དང། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་སའི་མངའ་ཁུལ་གྱི་བོད་མི་གཞོན་སྐྱེས་རྣམས་ནས་བོད་ཀྱི་ལོ་རྒྱུས་ལ་དོ་སྣང་དང་སློབ་གཉེར་གནང་གལ་ཆེ་བ་མ་ཟད་བོད་རིགས་གཞོན་སྐྱེས་རྣམས་ནས་མ་འོངས་བོད་དོན་འཐབ་རྩོད་ཀྱི་འགན་འཁུར་དགོས་པའི་སྐོར་ཆེད་གཉེར་གསར་འགོད་པའི་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་དམིགས་བསལ་ཆེད་སྒྲིག་གི་ལེ་ཚན་ནང་ཨ་རིའི་གྲོང་ཁྱེར་ནིའུ་ཡོག་ཏུ་གནས་སྡོད་རིན་ཆེན་སྒྲོལ་མ་ལགས་སུ་སྔོན་འགྲོའི་སློབ་གསོ་ཆེད་ལས་པའི་ངོ་བོའི་ཐོག་ནས་ལོ་ངོ་བརྒྱད་ཙམ་སློབ་ཁྲིད་ཀྱི་ཉམས་མྱོང་ཡོད་པ་དང་ལྷག་པར་དུ་བོད་པའི་སློབ་ཕྲུག་ནང་བོད་ཡིག་སློབ་ཕྲུག་གནང་གནང་སྟངས་ཀྱི་ཐད་བཅར་འདྲི་ཞུས་པ་ཞིག་དང། མཇུག་ཏུ་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་མཁའ་འགྲོ་གཡང་འཛོམས་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱ་ནག་གཞུང་གིས Tibet ལ་ཤིས་ཙང་ཞེས་འབོད་དགོས་པའི་སྒྲིག་གཞིའི་ལམ་ལུགས་གཏན་འབེབས་བྱེད་བཞིན་པ་འདི་ནི་བོད་རྒྱ་བསྒྱུར་གྱི་སྲིད་བྱུས་དང་འབྲེལ་བའི་ཛ་དྲག་རང་བཞིན་ཅན་ཡིན་པ་གཟའ་ཕུར་བུའི་ཉིན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་དམིགས་བསལ་བཅར་འདྲིའི་ལེ་ཚན་སྐབས་གསུངས་བྱུང། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རིའི་རྒྱལ་ས་ཝཱ་ཤིང་ཏོན་དུ་ཕྱི་སྲིད་ལས་ཁུངས་དང་གྲོས་ཚོགས་ཀྱི་འཐུས་མི་སོགས་དང་མཇལ་འཕྲད་སྐབས་ཤི་ཙང་ཟེར་བའི་ཐ་སྙད་དེ་དུས་ནམ་ཡང་བེད་སྤྱོད་མི་གནང་བའི་འབོད་སྐུལ་གནང་འདུག་ལ་ཁོང་རྣམ་པས་ཀྱང་དེ་རྩ་བ་ནས་བེད་སྤྱོད་བྱ་རྒྱུ་མིན་པའི་ཁས་ལེན་ཡང་གནང་འདུག་དེ་བཞིན་སྲིད་སྐྱོང་མཆོག་གིས་བཙན་བྱོལ་བོད་མིའི་སྒྲིག་འཛུགས་དང་མི་མང་གི་ངོས་ནས་བོད་དོན་འཐབ་རྩོད་བྱེད་བཞིན་པའི་གདེང་འཇོག་བྱ་ཡུལ་གཙོ་བོ་ནི་བོད་ནང་གི་གཞིས་ལུས་མི་མང་ཚོའི་ཞུམ་མེད་ཀྱི་སྙིང་སྟོབས་དང་ཆོད་སེམས་ལ་རག་ལས་ཡོད་པ་གསུངས་པ་དང་སྦྲགས། རྒྱ་ནག་གཞུང་གིས་བོད་ནང་བོད་ཀྱི་སྐད་ཡིག་ཙམ་ཡང་བསླབ་ཁྲིད་བྱེད་མི་ཆོག་པའི་སྲིད་བྱུས་སོགས་བོད་ཀྱི་ཆོས་དང་རིག་གཞུང་ཡོངས་སུ་མེད་པ་བཟོ་ཐབས་བྱེད་བཞིན་པའི་དུས་འདིར་བོད་ནང་གི་བོད་མི་སྤྱི་དང་ལྷག་པར་དུ་སློབ་གྲྭ་འགྲིམ་བཞིན་པའི་བོད་ཕྲུག་ཚོའི་ཁྱིམ་བདག་ཕ་མ་ཚོས་ངེས་པར་དུ་ཁྱིམ་གྱི་ནང་བོད་སྐད་རྒྱག་རྒྱུ་དང་བོད་ཡིག་སློབ་ཁྲིད་སོགས་གང་ཐུབ་གནང་དགོས་པ་གསུངས་ཡོད་པ་རེད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་རེས་ཨ་རིའི་རྒྱལ་ས Washington ནང་ཕེབས་པའི་ཨ་རིའི་གྲོས་ཚོགས་ནང་ཁྲིམས་འཆར་གྱི་གྲོས་འགོ་བཏོན་ཟིན་པ་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་གང་མགྱོགས་གཏན་འབེབས་ཡོང་བར་གྲོས་ཚོགས་ཀྱི་འཐུས་མི་ཚོར་སྐུལ་མ་གནང་ཡོད་པ་བཞིན་གྲོས་ཚོགས་གོང་འོག་གི་འཐུས་མི་མཇལ་འཕྲད་སྐབས་གྲོས་འགོ་འདོན་མཁན་གྱི་འཐུས་མི་ཙམ་མིན་པར་འཐུས་མི་གཞན་ཁག་གིས་ཀྱང་དེ་ལྟར་རྒྱབ་སྐྱོར་གནང་རྒྱུའི་ཞལ་བཞེས་གནང་བར་འགྲེལ་བརྗོད་གནང་བྱུང། ཡང་བཙན་བྱོལ་བོད་མིའི་དམངས་གཙོའི་ལམ་ལུགས་ཐོག་འཕྲད་བཞིན་པའི་དཀའ་ངལ་སྐོར་བཀའ་འདྲི་ཞུས་སྐབས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འཆར་ལོའི་སྤྱི་ཟླ་གསུམ་པའི་གྲོས་ཚོགས་སྐབས་བཙན་བྱོལ་བོད་མི་མང་སྤྱི་འཐུས་ལྷན་ཁང་གིས་ཆེད་བསྐོས་བོད་མིའི་ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་སྙན་ཐོ་གྲོས་ཚོགས་སུ་བསྣམས་ཕེབས་རྒྱུ་ཡིན་སྟབས་སྤྱི་འཐུས་གྲོས་ཚོགས་ནས་ད་ལྟ་འཕྲད་བཞིན་པའི་དཀའ་ངལ་ཁག་སེལ་ཐབས་གནང་རྒྱུར་སྲིད་སྐྱོང་མཆོག་གི་ངོས་ནས་ཡིད་ཆེས་གནང་གི་ཡོད་ཅེས་དང། ལས་ཀྱི་སྣེ་མོ་བ་དང་གཞི་རིམ་མི་མང་ཚང་མས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐུགས་ཕམ་འགྲོ་གཞིའི་ལས་ཀ་དུས་ནམ་ཡང་མི་ཡོང་བ་བྱ་རྒྱུ་གལ་ཆེན་པོ་ཡིན་པ་གསུངས་བྱུང། སྤྱི་ཟླ་བཅུ་པའི་ཚེས་བཅུ་དགུ་ཉིན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་འབྲེལ་ཡོད་མི་སྣ་ཁག་ཅིག་དང་མཇལ་འཕྲད་གནང་སྟེ་བཙན་བྱོལ་བོད་མིར་གནང་བའི་རོགས་དངུལ་གཏོང་ཕྱོགས་སོགས་དང་འབྲེལ་བའི་སྐོར་བཀའ་བསྡུར་གནང་འདུག་གཤམ་ལ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཕྱི་ཚེས་བཅོ་བརྒྱད་ཉིན་གྱི་དགོང་དྲོར་ཨ་རིའི་རྒྱལ་ས་ཝ་ཤིང་ཏོན་གྱི་མངའ་ཁུལ་གྱི་བོད་མི་ཚོར་གཏམ་བཤད་གནང་སྐབས་བོད་མི་གཞོན་སྐྱེས་རྣམས་ནས་བོད་ཀྱི་ལོ་རྒྱུས་ལ་དོ་སྣང་དང་སློབ་གཉེར་གནང་གལ་ཆེ་བ་མ་ཟད་བོད་རིགས་གཞོན་སྐྱེས་རྣམས་ནས་མ་འོངས་བོད་དོན་འཐབ་རྩོད་ཀྱི་འགན་འཁུར་དགོས་པ་གསུངས་ཡོད་པའི་སྐོར

སྐབས་བཅུ་དྲུག་པའི་བཀའ་ཤག་གི་ལས་དོན་གནང་ཕྱོགས་སྤྱི་དང་ད་བར་གྱི་ལས་དོན་ལེགས་གྲུབ་ཁག་དང་མ་འོངས་ལས་གཞི་ཅི་ཡོད་བཅས་ཀྱི་སྐོར་བཀའ་མོལ་གནང་སྟེ་ཐེངས་འདིའི་བྱང་ཨ་མི་རི་ཀའི་སྐོར་སྐྱོད་ཁྲོད་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏན་ཏི་སིའི་ནང་དུ་ད་རེས་སྲིད་སྐྱོང་མཆོག་ལས་གནས་བཞེས་པའི་རྗེས་བོད་དོན་ཞུ་གཏུག་གི་ལས་འགུལ་དང་འབྲེལ་གྲོས་ཚོགས་འཐུས་མི་དང་གནད་ཡོད་མི་སྣ་མཐོ་སློབ་ཀྱི་སློབ་གཉེར་བ་སོགས་མཇལ་འཕྲད་ཀྱིས་བོད་དོན་ཞུ་གཏུག་གནང་བ་དེ་ཐེངས་བཞི་པ་ཆགས་ཀྱི་འདུག། དེ་ཡང་སྐབས་དེར་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་བོད་ཀྱི་ལོ་རྒྱུས་འཁྱོག་བཤད་ཤུགས་ཆེར་བྱེད་བཞིན་པའི་ཁྲོད་བོད་མིའི་མི་རབས་གསར་པ་དང་གཞོན་སྐྱེས་ཚོས་ལྷག་པར་དུ་བོད་ཀྱི་ལོ་རྒྱུས་མཐར་ཕྱིན་པ་དང་ཞིབ་ཚགས་སློབ་སྦྱོང་བྱེད་དགོས་པ་གསུངས་གནང་སོང། སོ་སོ་སོས་འགན་འཁྱེར་བྱས་དོ་སྣང་སྤྲད་བྱས་བོད་ཀྱི་ལོ་རྒྱུས་ཀྱི་ཐོག་ལ་མ་བལྟས་པ་ཡིན་ན། བོད་པ་ཚོས་ཀྱིས་བོད་པའི་ལོ་རྒྱུས་ལ་མ་བལྟས་པ་ཡིན་ན་མི་རིགས་གཞན་པ་ཚོས་ཀྱིས་བོད་པའི་ལོ་རྒྱུས་ལྟ་དགོས་ཡག་གི་རྒྱུ་མཚན་གང་ཡོད་མ་རེད་པ། ད་བོད་པ་ལ་རྒྱབ་སྐྱོར་བྱེད་མཁན་དང་ཤ་ཚ་བྱེད་མཁན་དང་ཉམས་ཞིབ་བྱེད་མཁན་དེ་ནས་ཡིན་པ་ཡིན་ན་བོད་ཀྱི་ལོ་རྒྱུས་ཐོག་ལ་ལྟ་རྟོག་ཧ་བོ་རེད་མ་གཏོགས་བྱེད་ཀྱི། དེང་སང་མི་མང་མགོ་འཁོར་ཡ་ལ་ད་འཕྲུལ་རིགས་འདྲ་མི་འདྲ་མང་པོ་ཡོད་ཞེ་པོ་ཅིག་ཡོད་པས་སོང་ཙང། དེའི་སྒང་དོ་སྣང་བྱེད་མཁན་དཔེ་མི་སྲིད་དཀོན་པོ་རེད། ང་རང་ཚོས་ཀྱི་ང་རང་ཚོ་ལོ་རྒྱུས་བདག་པོ་མ་བརྒྱབ་པ་ཡིན་ན་ལྷག་པར་དུ་ད་ལྟའི་མི་རབས་འདི་གིས་བདག་པོ་ཡག་པོ་མ་བརྒྱབ་པ་ཡིན་ན་ད་མི་རབས་གསར་པ་ཚོས་ཀྱི་མ་འོངས་པ་བོད་ཀྱི་ལོ་རྒྱུས་ཤེས་ཀྱི་ཡོད་མ་རེད། འདིའི་མི་རབས་ནས་མི་རབས་བྱས་ནས་ང་ཚོ་བརྒྱུད་སྤྲོད་ཚུལ་ག་འདྲས་བྱེད་ཀྱི་ཡིན་པ། འཛམ་བུ་གླིང་ནང་ལ་ཡང་བོད་ཀྱི་གནས་སྟངས་འགྲེལ་བཤད་རྒྱག་ག་འགྲོ་བའི་སྐབས་དེ་ལ་ཡང་ག་འདྲས་བྱས་ནས་འགྲེལ་བཤད་རྒྱག་གི་ཡིན་པ། དེ་ངེས་པར་དུ་བསམ་བློ་གཏོང་དགོས་པ་ཞིག་རེད་འདུག་བ། དེ་ཡིན་དུས་ཙམ་པར་ངས་གཞོན་སྐྱེས་ཚོ་ལ་ཡིན་གཅིག་མིན་གཅིག་ད་ལྟ་ད་མ་ནི་ང་རང་ཚོ་གི་ལོ་རྒྱུས་ལྟ་གི་ཡིན་ན་རྩིས་དཔོན་ཞྭ་སྒབ་པ་ནས་བྱས། སྲིད་སྐྱོང་མཆོག་གིས་ད་དུང་བོད་ཀྱི་དཀའ་རྙོག་སེལ་ཐབས་ཐོག་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་སྲིད་བྱུས་དེ་དབུ་མའི་ལམ་ཡིན་པ་དྲན་སྐུལ་དང་འབྲེལ་ད་ལྟའི་བཀའ་ཤག་ངོས་ནས་དབུ་མའི་ལམ་གྱི་སྲིད་བྱུས་གཞི་བཟུང་ཐབས་བྱུས་ལ་འགྱུར་བ་ཕྲན་བུ་བཏང་སྟེ་ལོ་རྒྱུས་ཐོག་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པར་ནན་བརྗོད་གནང་གི་ཡོད་པ་འགྲེལ་བརྗོད་གནང་སོང། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགོངས་པ་རེད། མི་མང་གི་མངོན་འདོད་རེད་བོད་མི་མང་སྤྱི་འཐུས་ལྷན་ཚོགས་གཏན་ལ་ཕབ་བཞག་པའི་སྲིད་ཇུས་ཤིག་རེད། དེ་མ་འོངས་པར་འགྱུར་བ་གཏང་དགོས་ཡས་ཀྱི་གནས་སྟངས་འདྲ་པོ་དེ་འདྲ་ཆགས་ཀྱི་ཡོད་པ་ཡིན་ན། དེ་ཡང་ཁོ་བརྒྱུད་རིམ་ཅིག་གི་ཐོག་ནས་གནང་ན་མ་གཏོགས་བྱེད་ཀྱི་ད་ག་སེ་འགྱུར་བ་གཏང་ཆོག་ཆོག་དེ་འདྲ་མ་རེད་དེ་ཡིན་པས་སོང་ཙང། ཨ་ནི་དབུ་མའི་ལམ་སྲིད་ཇུས་འདི་ང་ཚོ་ཤར་བསྐྱོད་བྱས་ཏེ་བཀའ་ཤག་གི་དམ་བཅའ་བརྟན་པོ་རེད་ད་དབུ་མའི་ལམ་གྱི་སྲིད་ཇུས་འདི་སྒྲུབ་ཡག་གི་ཆེད་དུ་ཐབས་ཇུས་འདི་ག་འདྲས་བྱས་དགོས་རེད་མ་རེད་ཟེར་ཡག་དེ་བཀའ་ཤག་སོ་སོ་སོས་ཀྱི་ད་རིག་པ་དཀྲུག་བྱས་ཨ་ནི་ད་ཐབས་ཇུས་གསར་པ་དེ་འདྲ་བཏོན་ཡག་ཡོད་པ་ཡིན་ན་བཏོན་དགོས་ཀྱི་ཡོད་རེད་ང་ཚོ་ཡར་སླེབས་པའི་སྐབས་དེ Michael van Walt van Praag དང Miek Boltjes ཀྱིས་བྲིས་བཞག་པའི་དེབ་དེ་བཏོན་ཚར་བ་བྱས། དེའི་སྒང་ལ Professor Lau གིས་བོད་ཀྱི་ལོ་རྒྱུས་སྒང་ལ་ཡང་ཉམས་ཞིབ་བྱས་པའི་ཀྱི་ཕྱག་དེབ་དེ་རྒྱ་སྐད་ནང་ལོགས་ལ་རྒྱ་ཡིག་ནང་ལ་ཡོད་བསྡད་པ་འདི་ག་དེ་སྲིད་སྐྱོང་ཟུར་པའི་སྐབས་ནས་དབུ་འབྱེད་གནང་ཟིན་ཙམ་ཞིག་རེད། དེ་འདྲའི་ཅིག་གི་དུས་ཚོད་ཅིག་སྐབས་སླེབས་པས་སོང་དེབ་དེ་གཉིས་ད་ལག་ཆའི་ངོ་བོར་འགྲོ་ཕྱིར་རྩིས་བྱས། ཨ་ནི་བོད་ཀྱི་ལོ་རྒྱུས་ཀྱི་གནས་བབ་ཀྱི་ཐོག་ལ་ཡང་ང་ཚོའི་ཀྱི། རྒྱལ་ཁབ་གཞན་པ་ནང་ལ་ངོས་འཛིན་ཡོང་ཐབས་ཀྱི་ཐབས་ཤེས་ཤིག་མ་བྱས་པ་ཡིན་ན། ཨ་ནི་དབུ་མའི་ལམ་གྱི་སྲིད་བྱུས་འདི་ལ་ཡང་གདེང་འཇོག་ཡོང་ཡ་དེ་ཁག་པོ་ཆགས་ཀྱི་འདུག་སྒྲུབ་པའི་ཁག་པོ་ཆགས་ཀྱི་འདུག་ཟེར་ནས་དེ་འདྲའི་ཞིག་སྲིད་བྱུས་དེ་བཞིན་སྲིད་སྐྱོང་མཆོག་ནས་ད་ལྟ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གྱི་ལས་ཡུན་འོག་བོད་གཙོས་པའི་གྲངས་ཉུང་མི་རིགས་མང་པོའི་ཐོག་སྲིད་བྱུས་དྲག་པོ་འཛིན་གྱི་ཡོད་སྟབས། ཕྱག་ལས་གནང་སྐབས་ཆབ་སྲིད་ཀྱི་གནས་བབ་མཚུངས་པའི་རེ་བ་བཅང་དགོས་ཀྱི་ཡོད་པ་ནན་བརྗོད་གནང་སོང། ད་གཞན་པ་གནས་ལུགས་གཅིག་དེ་ང་ཚོ་ཆབ་སྲིད་ཀྱི་ལས་ཀ་བྱེད་པའི་སྐབས་ལ་དངོས་གནས་དང་མཐུན་པ་བྱས་ནས་བྱེད་དགོས་པ་དཔེ་གལ་ཆེན་པོ་རེད། མཚམས་མཚམས་ང་ཚོ་རེ་བ་ཆེན་པོ་ཞིག་དེ་ནས་རྒྱབ་ཀྱི་བསྡད། ཨ་ནི་དོན་དག་མ་འགྲུབ་དུས་ཙམ་པ་ལ་ཡ་ཨ་ནི་བློ་ཞུམ། ཨ་ནི་ཅིག་ཡོང་ས་མ་རེད་བསམ་སེམས་ཤུགས་འགྲོ་བོ་ཆག་དེ་འདྲ་བྱས་པ་ཡིན་ན་ཕན་ཐོག་གང་ཡང་ཡོད་མ་རེད།

གཏན་འཇགས་སློབ་གྲྭ་ནང་འཚུད་ཡས་གཏན་སྡོད་སློབ་གྲྭ་ནང་འཚུད་ཡས་དང་དེ་ཚོའི་སྲིད་ཇུས་དེ་ག་ཚང་མ་ལོག་ཞི་ཅིན་ཕིང་དུས་ཡུན་ཡོང་བ་རེད་ང་ཚོ་གྲངས་ཉུང་མི་རིགས་གཅིག་པོ་ཟེར་ནི་རེད་ད་མི་རིགས་ཚོ་ལ་ཡ་ལྟ་སྟངས་ཀྱི་ཐོག་ནས་བཤད་པ་ཡིན་ན་འདུག་ལྟ་ན་རེ་བ་ཁག་པོ་བཟོ་རེ་འདུག་ཡིན་པ་ཡིན་ནས་རེ་བ་མི་འདུག་ལབ་བྱས་ང་ཚོ་བསྡད་བསྡད་པས་ཕན་གི་ཡོག་མ་རེད་དེ་ཡིན་པས་སོང་ཙང་ང་ཚོ་འབད་བརྩོན་རྩ་བའི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ཏི་སིའི་ནང་གི་མཛད་འཆར་ཁག་སྐྱོང་བཞིན་པའི་ཁྲོད། ཕྱི་ཚེས་བཅོ་བརྒྱད་ཉིན་ཨ་མི་རི་ཀའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་ཐོག་བོད་དོན་གཙོ་བོ་གྱུར་བའི་རྒྱ་ནག་དང་རྒྱལ་སྤྱིའི་ས་བབ་ཆབ་སྲིད་ཀྱི་གནས་སྟངས་ཐོག་གསུང་བཤད་དང་བཅར་འདྲི་ལས་རིམ་ཐོག་མཉམ་ཞུགས་གནང་ཡོད་པ་དང་ཁོང་གིས་སྐབས་དེར་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་ངོ་སྤྲོད་དང་འབྲེལ་ལོ་རྒྱུས་ཀྱི་ཐོག་ནས་བོད་དེ་རང་བཙན་གཙང་མ་ཡིན་པ་དེ་རྒྱལ་སྤྱིའི་སྤྱི་ཚོགས་ནས་བཤད་དགོས་པ་གལ་ཆེན་པོ་ཡིན་པ་ཙམ་མ་ཟད་རྒྱ་ནག་གིས་རྒྱལ་སྤྱིའི་ལམ་ལུགས་གསར་བཟོའི་འབད་བརྩོན་འོག་ཚུད་རྒྱུ་མེད་པ་བཅས་གསུངས་གནང་འདུག། གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་རྒྱ་ནག་གཞུང་ལ་བོད་ནང་དྲག་གནོན་བྱེད་རྒྱུ་མཚམས་འཇོག་དགོས་པའི་འབོད་སྐུལ་དང་འབྲེལ་དྲག་གནོན་འོག་གི་བོད་ལ་རྒྱབ་སྐྱོར་བྱེད་རྒྱུ་ཡིན་ཞེས་སྤྱི་བསྒྲགས་ཤིག་སྤེལ་གནང་འདུག་དེ་ཡང་ཕྱི་ཚེས་བཅོ་བརྒྱད་ཉིན་ཨ་རིའི་གྲོས་ཚོགས་འོག་མའི་རྒྱ་ནག་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher ལགས་དང་ཚོགས་མི Raja Krishnamoorthi རྣམ་གཉིས་ནས་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་བོད་དོན་རྒྱབ་སྐྱོར་བ Richard Gere ལགས་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་བཅས་མཇལ་འཕྲད་གནང་ཡོད་པ་དང་སྐབས་དེར་སྲིད་སྐྱོང་མཆོག་གིས་ཨ་རིའི་གཞུང་གིས་བོད་རྒྱའི་དཀའ་རྙོག་སེལ་ཐབས་ལ་རྒྱབ་སྐྱོར་གྱི་ཁྲིམས་འཆར་གཏན་འབེབས་ཡོང་བའི་རྒྱབ་སྐྱོར་འཚོལ་ཕྱོགས་དང་འབྲེལ་བའི་ཐད་བཀའ་བསྡུར་དང་ཞུ་སྐུལ་གནང་བའི་རྗེས་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་རྒྱ་ནག་གཞུང་ལ་བོད་ནང་དྲག་གནོན་བྱེད་རྒྱུ་མཚམས་འཇོག་དགོས་པའི་འབོད་སྐུལ་དང་འབྲེལ་དྲག་གནོན་འོག་གི་བོད་ལ་རྒྱབ་སྐྱོར་བྱེད་རྒྱུ་ཡིན་ལུགས་གསུངས་ཡོད་འདུག་གོང་ཞུས་སྤྱི་བསྒྲགས་དེའི་ནང་འདས་པའི་ལོ་མང་རིང་རྒྱ་ནག་དམར་ཤོག་གཞུང་གིས་བོད་ནང་གི་བོད་མི་ཚོའི་འགྲོ་བ་མིའི་ཐོབ་ཐང་ལ་རྩིས་མེད་རྡོག་རོལ་བཏང་སྟེ་གང་བྱུང་བཙོན་འཇུག་དང་བཀག་ཉར་སྡུག་སྦྱོང་མནར་གཅོད་བཏང་བ་བོད་ཕྱི་ལ་ཡོད་པའི་བོད་པ་ཚོར་ཡང་སུན་གཙེར་དང་གནོན་ཤུགས་སྤྲོད་པ་སོགས་ཀྱི་གནས་ཚུལ་འབྱུང་བཞིན་པ་ཐེར་འདོན་གནང་འདུག་དེ་ཡང་ཉེ་བའི་ཟླ་ཤས་ནང་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་བོད་མིའི་ཐོབ་ཐང་ཐོག་དྲག་གནོན་ཇེ་ཆེར་བཏང་བ་དང ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་གི་སྐུའི་ཡང་སྲིད་ཀྱི་ལམ་ལུགས་ཐད་ཐེ་བྱུས་བྱེད་བཞིན་པ། བོད་མི་རྣམས་ཀྱི་རིགས་རུས་རྒྱུན་རྫས་བསྡུ་རུབ་བྱས་ནས་དོགས་སྲུང་བྱ་ར་བྱེད་ཤུགས་ཆེ་རུ་བཏང་བ་སོགས་འཁོད་ཡོད་པ་རེད། གང་ལྟར་གཞུང་གིས་བོད་ནང་དྲག་གནོན་བྱེད་རྒྱུ་མཚམས་འཇོག་དགོས་པ་ནན་སྐུལ་དང་བོད་མི་ཚོར་ཞི་བའི་ཐོག་ནས་ཞེད་སྣང་མེད་པར་འགྲོ་བ་མིའི་ཐོབ་ཐང་ལོངས་སུ་སྤྱོད་ཆོག་པ་སྨྲ་བརྗོད་རང་དབང་གི་ཐོབ་ཐང་ངེས་པར་དུ་སྤྲོད་དགོས་ཅེས་འབོད་སྐུལ་གནང་འདུག་ཡང་མུ་མཐུད་ནས་ང་ཚོས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་རི་ཅར་ཀེ་བཅས་བོད་དོན་གྱི་ཐད་གནད་ཡོད་མི་སྣ་ཁག་དང་མཉམ་ལས་ཀྱི་ཐོག་ནས་རྒྱ་ནག་གཞུང་གིས་བོད་ནང་གདུག་རྩུབ་ཅན་གྱི་དྲག་གནོན་བྱེད་བཞིན་པར་ཞི་བའི་ཐབས་ལམ་ཞིག་འཚོལ་རྒྱུར་ངང་སྒུག་བྱེད་ཀྱི་ཡོད་ལ། བོད་དོན་དཀའ་རྙོག་སེལ་ཐབས་སུ་བོད་རྒྱ་གྲོས་མོལ་ལ་སྐུལ་འདེད་གཏོང་བའི་ཁྲིམས་འཆར་དེར་གྲོས་ཚོགས་ཀྱི་འཐུས་མི་ཚོའི་རྒྱབ་སྐྱོར་ཚད་མཐོན་པོ་ཡོད་པ་དང། དེ་གང་མགྱོགས་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་སོགས་སྤྱི་བསྒྲགས་དེའི་ནང་མུ་མཐུད་ནས་བཀོད་གནང་འདུག། གནད་དོན་འདི་དང་འབྲེལ་བའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་ཕྱོགས་སྒྲིག་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ད་ལྟ་ཨ་མི་རི་ཀའི་རྒྱལ་ས་ཝོ་ཤིང་ཏོན་ཏི་སིའི་ནང་བོད་རྒྱ་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་ལ་རྒྱབ་སྐྱོར་ཐོབ་སླད་ཞུ་སྐུལ་གནང་བཞིན་པའི་ཁྲོད་སྤྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཀྱི་སྔ་དྲོ་ཨ་མི་རི་ཀའི་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི་དམིགས་བསལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Mike Gallagher ལགས་དང་ཡང་ལས་དོན་ཚོགས་ཆུང་དེ་ཡི་ཚོགས་མི་མཐོ་གྲས་ཡིན་པ་སྐུ་ཞབས Raja Krishnamoorthi ལགས་རྣམ་གཉིས་དང་མཇལ་འཕྲད་གནང་སོང།
དེ་ཡང་གྲོས་ཚོགས་འཐུས་མི་སྐུ་ཞབས Raja Krishnamoorthi ལགས་ཀྱིས་བོད་ནང་གི་བོད་མི་ཚོ་རྒྱ་ནག་དམར་ཤོག་ཚོགས་པའི་དྲག་གནོན་འོག་གདུག་རྩུབ་མྱོང་བཞིན་པ་རྣམས་ལ་ང་ཚོའི་ནུས་ཤུགས་ཆ་ཚང་སྤུངས་ནས་རྒྱབ་སྐྱོར་གནང་རྒྱུའི་གནད་དོན་ཁག་ཅིག་གི་སྐོར། དེ་རིང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་མཇལ་མོལ་སྐབས་བཀའ་བསྡུར་བྱུང་ཡིན་པ་གསུངས་གནང་སོང་ལ། དེ་བཞིན་བོད་རྒྱ་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་དེ་ལ་ཡང། མུ་མཐུད་རྒྱབ་སྐྱོར་གནང་གི་ཡིན་ཅེས་གསུངས་གནང་སོང། སྐུ་ཞབས Mike Gallagher ལགས་ནས་ཀྱང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་དང། དེ་མ་ཟད་ཁྲིམས་འཆར་དེར་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་དབྱེ་མེད་ཀྱི་གྲོས་ཚོགས་འཐུས་མི་ཚོས་རྒྱབ་སྐྱོར་ཤུགས་ཆེ་གནང་གི་ཡོད་པ་ནན་བརྗོད་གནང་སོང། ལྷག་པར་དུ་རྒྱ་ནག་གཞུང་གིས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་ཁག་ཅིག་ལ་སྐྱོན་བརྗོད་རབ་དང་རིམ་པ་བྱེད་བཞིན་པ་ལ་མ་ལྟོས་པར།
རྒྱ་ནག་གཞུང་གིས་བོད་ནང་བོད་མི་རིགས་རྩ་མེད་བཟོ་ཐབས་བྱེད་བཞིན་པ་དེར་མུ་མཐུད་སྐྱོན་བརྗོད་བྱེད་དགོས་པ་གསུངས་ཀྱི་འདུག། དེ་བཞིན་སྲིད་སྐྱོང་མཆོག་ནས་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ལྕམ Nancy Pelosi མཆོག་དང་ཡང་མཇལ་འཕྲད་གནང་ཡོད་པ་དང། དེ་ཡང་མཇལ་མོལ་སྐབས་རིང་མིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་ལོ་དགུ་བཅུ་ལ་ཕེབས་པའི་སྐུ་ཡི་འཁྲུངས་སྐར་དང་བསྟུན། གྲོས་ཚོགས་ཚོགས་གཙོ་ཟུར་པ་ལྕམ Nancy Pelosi མཆོག་གིས་དབུས་པའི་གྲོས་ཚོགས་འཐུས་མི་ཁག་ཅིག་བཞུགས་སྒར་རྡ་རམ་ས་ལར་གདན་ཞུ་གནང་རྒྱུའི་གནད་དོན་ཁག་ཅིག་གི་སྐོར་གྲོས་བསྡུར་གནང་ཡོད་པ་རེད་འདུག། ཡང་སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་རྣམ་པ་ཁག་ཅིག་དང་མཇལ་མོལ་ཁྲོད། ཁེ་ས་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Mitt Romney ལགས་ཀྱིས་རང་ཉིད་ཀྱི Twitter དྲ་གནས་ཐོག་སྲིད་སྐྱོང་མཆོག་དང་ལྷན་མཇལ་འཕྲད་བྱུང་བའི་གནད་དོན་ཁག་ཅིག་གསལ་བཀོད་བྱས་པ་དང་སྦྲགས་རྒྱ་ནག་དམར་ཤོག་ཚོགས་པས་བོད་མིའི་འགྲོ་བ་མིའི་ཐོབ་ཐང་ཡོངས་སུ་རྩིས་མེད་རྡོག་རོལ་བཏང་དང་གཏོང་བཞིན་པ་མ་ཟད། བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་རྩ་མེད་གཏོང་ཐབས་བྱེད་བཞིན་ཡོད་པར་སྐྱོན་བརྗོད་ཤུགས་ཆེ་གནང་འདུག། གཞི་རྩའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས Washington DC ནང་རྟེན་གཞི་བྱས་པའི་ཨ་རིའི་གྲོས་ཚོགས་སུ་ཕེབས་ཏེ་གྲོས་ཚོགས་ཀྱི་འཐུས་མི་ཁག་གཅིག་དང་མཇལ་འཕྲད་ཀྱིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་གཏན་འབེབས་ཡོང་ཐབས་གཙོ་བོ་གྱུར་བའི་བོད་དོན་གྱི་གནད་དོན་དང་འབྲེལ་བའི་ཞུ་སྐུལ་གནང་བ་དེ་སྲིད་སྐྱོང་གི་ལས་གནས་འོག་ཐེངས་བཞི་པ་དེ་ཆགས་ཀྱི་འདུག་དེ་ཡང་ཟླ་བ་འདིའི་ཚེས་བཅུ་བདུན་ཉིན་སྲིད་སྐྱོང་མཆོག་གིས་ཨ་མེ་རི་ཀའི་ཕྱི་སྲིད་ལས་ཁུངས་སུ་བཅར་ནས་ཨ་མེ་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨཱ་ཛི་ར་ཛི་ཡ་མཆོག་དང་མཇལ་མོལ་གནང་ཡོད་པ་དང། དེ་ནས་ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་རྒྱབ་སྲིད་སྐྱོང་མཆོག་གིས་ཨ་རིའི་རྒྱལ་སར་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སམ། National Press Club། སུ་བོད་དོན་གཏམ་བཤད་གནང་གི་ཡོད་པ་དང། དེ་ནས་ཕྱི་ཚེས་བཅུ་དགུ་ཉིན་རྒྱལ་ས Washington དང་ཉེ་འདབས Virginia མངའ་སྡེ་ན་ཆགས་པའི George Mason གཙུག་ལག་སློབ་གྲྭ་ཆེན་མོ་རུ་བོད་དོན་གཏམ་བཤད་གནང་རྒྱུ་ཡིན་པ་རེད་འདུག་དེ་ནས་ཕྱི་ཚེས་ཉི་ཤུ་ཉིན་གྲོང་ཁྱེར New York དུ་ཕེབས་ཐོན་གནང་རྒྱུ་དང་སྲིད་སྐྱོང་མཆོག New York དང New Jersey བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་ཞུས་པའི་དཔལ་འབྱོར་འདུ་འགོད་ཀྱི་གསོལ་སྟོན་ཞིག་གི་ཐོག་དབུ་བཞུགས་གནང་གི་འདུག་གནས་ཚུལ་འདི་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། ཞི་ཅིན་ཕིང་གིས་རྒྱུད་གཅིག་ལམ་གཅིག་གི་ལས་གཞི་ནས་ཕྱིར་འཐེན་བྱེད་རྒྱུའི་བསམ་བློ་གཏོང་མཁན་རྒྱལ་ཁབ་ཚོར་ཉེན་བརྡ་བཏང་འདུག། དེ་ཡང་རྒྱ་ནག་གི་རྒྱལ་ས་པེ་ཅིང་ནང Belt and Road Initiative འམ་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་གླེང་སྟེགས་ཞེས་པའི་བརྗོད་གཞིའི་འོག་ནས་ཚོགས་འདུ་སྐོང་ཚོགས་གནང་ཡོད་པ་དང་སྐབས་དེར་རྒྱལ་ཁབ་བརྒྱ་དང་སུམ་ཅུ་ཙམ་གྱི་འབྲེལ་ཡོད་སྐུ་ཚབ་ཚོས་མཉམ་ཞུགས་གནང་ཡོད་ཀྱང་རྒྱལ་ཁབ་ཀྱི་དབུ་ཁྲིད་ཉི་ཤུ་རྩ་གསུམ་ཙམ་གྱིས་མཉམ་ཞུགས་གནང་ཡོད་པ་ནི་དེ་སྔ་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་མཉམ་ཞུགས་བྱེད་མཁན་སུམ་ཅུ་སོ་བདུན་ཡོད་པ་ལས་གྲངས་ཀ་ཉུང་དུ་ཕྱིན་ཡོད་པ་རེད། ཚོགས་འདུའི་ཐོག་ར་ཤི་ཡའི་སྲིད་འཛིན་བྷི་ལ་ཏི་མིར་པུ་ཏིན་མཆོག་ཀྱང་ཕེབས་ཡོད་འདུག་གོང་ཞུས་ཚོགས་འདུའི་ཐོག་སྲིད་འཛིན་ཞི་ཅིན་ཕིང་གིས་ང་ཚོས་གང་བྱུང་དཔལ་འབྱོར་གྱི་ཉེས་ཆད་འགེལ་བ་དང་དཔལ་འབྱོར་ཡར་རྒྱས་གཏོང་ཐབས་སུ་འགོག་རྐྱེན་བཟོ་བའི་བྱ་སྤྱོད་བཟོ་ཚོང་འགྲེམ་སྤེལ་བྱེད་རྒྱུར་འགོག་རྐྱེན་བཟོ་མཁན་བཅས་པར་མཐའ་གཅིག་ཏུ་ངོ་རྒོལ་ཡོད་ཅེས་གསུངས་པ་དང་ཆབས་ཅིག་ནུབ་ཕྱོགས་རྒྱལ་ཁབ་ཚོས་རྒྱ་ནག་ལ་བསྟུན་མཁས་ཀྱིས་དཔལ་འབྱོར་དང་ཚོང་འབྲེལ་བྱེད་པའི་སྲིད་ཇུས་འཛིན་གྱི་འདུག་ཅེས་སྐྱོན་བརྗོད་བྱས་འདུག། འོན་ཀྱང་ནུབ་ཕྱོགས་རྒྱལ་ཁབ་ཀྱི་དབུ་ཁྲིད་ཚོས་ཚོང་འབྲེལ་གྱི་ལས་དོན་དེ་དག་ཉེན་ཁ་མེད་པ་ཞིག་དགོས་ཀྱི་ཡོད་ལུགས་གསུང་གི་ཡོད་པ་ལས་རྒྱ་ནག་མཉམ་ཚོང་འབྲེལ་མཚམས་བཅད་རྒྱུའི་སྐོར་བཤད་མེད་ཅེས་གང་ལྟར་ཚོང་འབྲེལ་འདྲ་མཉམ་གྱི་ཐོག་ནས་དགོས་པ་ལས་རྒྱ་ནག་ལ་བརྟེན་ཆེ་དྲགས་པ་ཞིག་མི་ཡོང་བ་གསུང་གི་ཡོད་ཅེས་ནན་བརྗོད་གནང་འདུག་གང་ལྟར་སྲིད་འཛིན་ཞི་ཅིན་ཕིང་གིས་དེ་སྔ་ལོ་ངོ་བཅུའི་གོང་དམིགས་ཡུལ་ཆེན་པོ་འཛིན་པའི་ཐོག་ནས་རྒྱུད་གཅིག་ལམ་གཅིག་ཟེར་བའི་ལས་གཞི་དེ་གསར་གཏོད་བྱས་པ་ཞིག་ཡིན་པ་དང་དེས་ཨེ་ཤེ་ཡ་དང་ཨ་ཧྥེ་རི་ཁ་བརྒྱུད་ཡུ་རོབ་མཉམ་ཐུན་མཚམས་ཀྱི་ཚོང་འབྲེལ་ཡར་རྒྱས་གཏོང་རྒྱུའི་ལས་གཞི་ཞིག་ཡིན་ལུགས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ད་རེས་ཚོགས་འདུ་འདིའི་ཐོག་ནས་རྒྱ་ནག་གིས་ཨ་རིའི་ཌོ་ལར་ཐེར་འབུམ་དགུ་བཅུ་གོ་བརྒྱད་མ་ཟིན་ཙམ་གྱི་མཉམ་འབྲེལ་ལས་འཆར་ཐོག་མཚན་རྟགས་བཀོད་ཐུབ་པ་བྱུང་ཡོད་འདུག། རྒྱ་ནག་གི་གསང་ཉུལ་བས་དྲ་ལམ་བརྒྱུད་དབྱིན་ཇིའི་མི་མང་ཁྲི་གཉིས་བརྒལ་བར་གསང་བའི་ཐོག་འབྲེལ་འདྲིས་བྱས་ཡོད་པ MI ལྔ་ཞེས་པའི་དབྱིན་ཇིའི་གསང་བའི་ལས་ཁུངས་ཀྱི་འགན་འཛིན་གྱིས་བརྗོད་ཡོད་པ་མ་ཟད་དབྱིན་ཇིའི་ཚོང་ལས་ཁང་སྟོང་ཕྲག་མང་པོའི་འཕྲུལ་རིག་ལག་རྩལ་གསར་གཏོད་ཐད་ཀྱི་ཡིག་ཆ་རྐུ་འཁྱེར་གྱི་ཉེན་ཁ་འཕྲད་བཞིན་པ་ཡང་སླར་ཡང་ཉེན་བརྡ་བྱས་འདུག། དབྱིན་ཇི་གསང་བའི་ལས་ཁུངས་ཀྱི་འགན་འཛིན Ken McCallum གྱིས་ཨ་རིའི California ནང་ཡུལ་གྲུ་ལྔའི་བདེ་འཇགས་ཐད་ཀྱི་འགན་འཁུར་བ་རྣམས་མངོན་གསལ་ལྷན་འཛོམས་ཐོག་བྷི་བྷི་སི་གསར་འགྱུར་ལས་ཁང་ལ་བརྗོད་འདུག་ཡུལ་གྲུ་དེ་ལྔ་ནི་ཨ་རི་དང་དབྱིན་ཇི། Australia དང Canada། New Zealand བཅས་ཡིན་འདུག་དེ་བཞིན་དབྱིན་ཇི་གསང་བ་ལས་ཁུངས་ཀྱིས་ད་དུང་ན་ནིང་ལོར་རྒྱ་ནག་གི་ཚོང་ལས་ཁང་ཉི་ཤུ་ལྷག་གིས་མ་དངུལ་གཏོང་བའམ་ཐབས་ལམ་གཞན་དག་བརྒྱུད་དབྱིན་ཇིའི་ཚོང་ལས་དང། གཙུག་ལག་སློབ་ཆེན་ཁག་གིས་གསར་གཏོད་གནང་བའི་རྣོ་ཚོར་ཅན་གྱི་འཕྲུལ་རིག་ལག་རྩལ་ལེན་ཐབས་ལ་འབད་བརྩོན་བྱས་ཡོད་འདུག་རྒྱ་ནག་གིས་རྙོག་འཛིང་ཅན་གྱི་ཚོང་ལས་ཁང་བརྒྱུད་ནས་སྦས་གསང་གི་ལམ་ནས་བྱ་སྤྱོད་སྤེལ་བཞིན་པ་དང་ཡང་གནས་ཚུལ་ནང་རྒྱ་ནག་གི་ཚོང་ལས་ཁང་གིས་དབྱིན་ཇིའི་གཙུག་ལག་སློབ་ཆེན་རྩེ་ཕུད་ཀྱི་ཉམས་ཞིབ་གཞི་གྲངས་རྐུ་འཁྱེར་བྱས་པའི་དོགས་པ་ཡོད་པ་བརྗོད་འདུག་དབྱིན་ཇི་གསང་བའི་ལས་ཁུངས་ཀྱིས་རྒྱ་ནག་གིས་དབྱིན་ཇིའི་རྣོ་ཚོར་ཅན་གྱི་ཚན་རྩལ་ཚོང་ལས་ཁང་གི་བསྡུ་ཉོ་བྱས་པའི་གནས་སྟངས་བཀག་འགོག་བྱས་པ་བརྗོད་ཡོད་ཀྱང་རྒྱ་ནག་ཕྱོགས་ནས་ངོས་ལེན་བྱེད་ཀྱི་མེད་པ་རེད། དེ་བཞིན་དབྱིན་ཇིའི་གསང་བའི་ལས་ཁུངས་ཀྱིས་རིག་ནུས་ལུས་རྩལ་གྱི་ཚན་རིག་རྩེ་ཕུད་ཁྱབ་ཁོངས་ཀྱི་ཞིབ་འཇུག་འབྲས་བུ་རྐུ་འཁྱེར་བྱས་པ་དེས་ཚོང་ལས་ཁང་དེ་དག་གི་ཁེ་ཕན་ལ་གནོད་འཚེ་ཙམ་མ་ཟད་ནུབ་ཕྱོགས་རྒྱལ་ཁབ་ཀྱི་མ་འོངས་པའི་ཉེན་ཚབས་ཆེན་པོ་ཡོང་བའི་སྐོར་ཉེན་བརྡ་བཏང་འདུག་དེ་བཞིན་གོང་ཞུས་རྒྱལ་ཁབ་ལྔ་ཡི་འབྲེལ་ཡོད་མི་སྣས་རྒྱ་ནག་གི་གསང་མྱུལ་ལས་དོན་ཐད་སེམས་འཚབ་ཀྱི་རྣམ་འགྱུར་བསྟན་ཡོད་ལ། ཨ་རིའི་ཨེཕ་བྷི་ཨའི་གྱི་འགན་འཛིན་ཁྲི་སི་ཏོ་ཕོར་རེ་ཡིས་རྒྱ་ནག་གི་དཔལ་འབྱོར་གསང་མྱུལ་ལས་དོན་དང་གཞན་གྱི་ཉམས་ཞིབ་འབྲས་བུ་རྐུ་འཁྱེར་དེ་ནི་རྒྱལ་ཁབ་ཀྱི་འཐབ་ཇུས་ཀྱི་ཆ་ཤས་གཙོ་བོ་ཞིག་ཏུ་བཞག་ཡོད་ཀྱང་གསང་མྱུལ་ལས་དོན་དེ་ནི་རྒྱལ་ཁབ་ལྔ་ཡི་གསར་གཏོད་གནང་མཁན་ཚོའི་རིན་དོད་བློས་གཏོང་ལས་ཐོབ་པ་ཞིག་རེད་བརྗོད་འདུག། ཡང་རྒྱ་ནག་གིས་རྡུལ་ཕྲན་གོ་མཚོན་ལས་འཆར་རྣམས་ཚད་ལས་བརྒལ་བའི་མྱུར་པོ་བཟོ་སྐྲུན་བྱེད་ཀྱི་ཡོད་ལུགས་ཨ་རིས་སྙན་ཐོ་བཏོན་འདུག་དེ་ཡང་ཨ་མི་རི་ཀའི་བདེ་སྲུང་ལས་ཁུངས་ནས་རྒྱ་ནག་གི་དམག་དོན་ལས་གཞིའི་ཐད་སྙན་ཐོ་བཏོན་པའི་ནང་གསལ་ལྟར་ན་རྒྱ་ནག་གིས་དེ་སྔ་ལྟར་མ་ཡིན་པར། རྡུལ་ཕྲན་གོ་མཚོན་བཟོ་སྐྲུན་གྱི་ལས་གཞི་རྣམས་མྱུར་ཚད་ཆེན་པོའི་ཐོག་ནས་བཟོ་སྐྲུན་བྱེད་ཀྱི་ཡོད་པ་ནི་ར་ཤི་ཡས་ཡུག་རེན་ཐོག་དམག་རྒྱག་པའི་ཉམས་མྱོང་ནས་བྱུང་བ་ཞིག་ཡིན་ཚོད་རེད་ལ་དེས་རྒྱ་ནག་དང་ཐའེ་ཝན་དབར་གྱི་རྙོག་དྲའི་གནད་དོན་གྱི་ཐོག་ནས་ཀྱང་འཆར་གཞི་བཏིང་གི་ཡོད་པ་ཞིག་ཡིན་ལུགས་བཀོད་འདུག་ཡང་གོང་ཞུས་སྙན་ཐོའི་ནང་མུ་མཐུད་བཀོད་པར་ལྟར་ན་རྒྱ་ནག་གི་ངོས་ནས་ཐའེ་ཝན་ཙམ་མ་ཡིན་པར་རྒྱལ་སྤྱིའི་ཡུལ་གྲུ་དཔེར་ན་ཨ་མི་རི་ཀའི་ཧ་ཝཱ་ཡི་དང་ཨ་ལཱ་སི་ཀ་བཅས་པའི

མཁོ་སྒྲུབ་བྱེད་ཐུབ་པ་དང་ཞི་ཅིན་ཕིང་གིས་རྒྱ་ནག་དེ་ཉིད་འཛམ་གླིང་ནང་ནས་དམག་དོན་གཙུག་ཕུད་ཅན་དུ་བསྒྱུར་རྒྱུའི་དམིགས་ཡུལ་གཞིར་བཟུང་ལས་གཞི་བཏིང་གི་ཡོད་པ་ཞིག་ལ་ངོས་འཛིན་བྱས་ཆོག་པ་རེད་ཅེས་དཔྱད་ཞིབ་བྱས་འདུག། ཉི་ཧོང་གིས་ཨ་རི་དང་ལྷན་དུ་སྤེལ་བའི་ཐེངས་གཉིས་ཀྱི་དམག་དོན་སྦྱོང་བརྡར་ནང་ཨོས་ཏྲེ་ལི་ཡར་ཐེངས་དང་པོ་མཉམ་ཞུགས་གདན་འདྲེན་ཞུས་ཏེ་རྒྱལ་ཁབ་གཉིས་ཀྱི་རྒྱལ་སྲུང་མཉམ་ལས་ལ་ཤུགས་འདོན་རྒྱག་རྒྱུ་ཡིན་འདུག་འདི་ཟླའི་ཚེས་བཅུ་དགུ་སྟེ་རེས་གཟའ་ཕུར་བུའི་ཉིན་ཉི་ཧོང་གི་རྒྱལ་ས་ཀྲོག་ཀྱོ་དུ་ཉི་ཧོང་གི་འགོག་སྲུང་བློན་ཆེན་སྐུ་ཞབས་མི་ནོ་རུ་ཁི་ཧ་རི་ཡིས་ཨོས་ཏྲེ་ལི་ཡའི་བློན་ཆེན་སྐུ་ཞབས Richard Marles དང་གྲོས་མོལ་རྗེས་གནས་ཚུལ་འདི་ཁྱབ་བསྒྲགས་བྱས་པ་ཡིན་འདུག་ཡ་མ་ས་ཀ་རུ་དང་ཁིན་ཨེཇ་ཞེས་པའི་དམག་སྦྱོང་དེ་ཉི་ཧོང་གི་རང་སྲུང་དཔུང་ཚོགས་དང་ཨ་རིའི་སྐམ་དམག་དང་མཚོ་དམག་མཉམ་འབྲེལ་གྱིས་དམག་སྦྱོང་གནང་གི་ཡོད་པ་མ་ཟད་རྒྱལ་ཁབ་གཉིས་ཀས་ས་ཁུལ་དེར་རྒྱ་ནག་གི་དམག་དོན་སྟོབས་ཤུགས་ཉིན་རེ་བཞིན་ཆེ་དུ་འགྲོ་བ་དང་རྒྱ་ནག་གིས་འཇབ་རྒོལ་བྱེད་པའི་ཐའེ་ཝན་ཚོད་འཛིན་བྱེད་སྲིད་པར་སེམས་ཁྲལ་ཡང་བྱེད་བཞིན་འདུག་ཡ་མ་ས་ཀུ་ཞེས་པའི་དམག་སྦྱོང་ཐེངས་དང་པོ་དེ་སྤྱི་ཟླ་བཅུ་གཅིག་པའི་ནང་འཚོགས་རྒྱུ་དང་ཉི་ཧོང་གི་རང་སྲུང་དཔུང་ཚོགས་དང་ཨ་རིའི་སྐམ་དམག་ཟུང་འབྲེལ་གྱིས་དམག་སྦྱོང་བྱེད་རྒྱུ་དང་དམག་སྦྱོང་ཐེངས་གཉིས་པ་དེ་སྤྱི་ཟླ་གཉིས་པའི་ནང་འཚོགས་རྒྱུ་ཡིན་ཞིང་དེ་ནི་ཉི་ཧོང་གི་རང་སྲུང་དཔུང་ཚོགས་དང་ཨ་རིའི་མཚོ་དམག་ཟུང་འབྲེལ་གྱིས་དམག་སྦྱོང་དུ་ཞུགས་རྒྱུ་གཏན་འཁེལ་བྱས་འདུག་ཐེངས་འདིའི་མཉམ་འབྲེལ་དམག་སྦྱོང་ནང་ཨོ་སྟྲེ་ལི་ཡ་ཐེངས་དང་པོ་མཉམ་ཞུགས་གདན་འདྲེན་ཞུས་ཡོད་པ་རེད་དམག་སྦྱོང་གི་དམིགས་ཡུལ་ནི་ཉི་ཧོང་དང་ཨོ་སྟྲེ་ལི་ཡའི་བར་གྱི་མཐུན་སྦྱོར་དང་ཕན་ཚུན་བཀོལ་སྤྱོད་རང་བཞིན་ཤུགས་སྣོན་དང་རྒྱལ་ཁབ་གཉིས་ཀྱི་འགོག་སྲུང་ནུས་པ་ཇེ་ཆེར་གཏོང་རྒྱུ་ཡིན་པ་མ་ཟད། ས་ཁོངས་ཀྱི་བཙན་འཛུལ་ལ་འགོག་ཐབས་ཀྱི་ནུས་པ་ཞིག་ཏུ་བརྩི་བཞིན་ཡོད། རྒྱལ་ཁབ་གཉིས་ཀྱིས་རྒྱ་ནག་གི་དམག་དོན་སྟོབས་ཤུགས་ཉིན་རེ་བཞིན་ཇེ་ཆེར་འགྲོ་བཞིན་པར་སེམས་འཚབ་ཆེན་པོ་བྱེད་ཀྱི་ཡོད་པ་མ་ཟད་མཉམ་འབྲེལ་ཐོག་འགོག་སྲུང་སྒྲིག་ཆས་གསར་སྤེལ་ཐད་མཉམ་ལས་བྱ་རྒྱུའི་མོས་མཐུན་ཡང་གནང་ཡོད་འདུག་རྒྱལ་ཁབ་གཉིས་ཀྱིས་མཉམ་ལས་བྱས་པ་བརྒྱུད་ནས་ས་ཁོངས་ཞི་བདེ་དང་བདེ་འཇགས་ལ་ཁས་ལེན་བྱས་པ་ཞིག་ཡིན་འདུག། བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་ཐའེ་ཝན་དུ་འཚོགས་པའི་ཨོ་སི་ལོ་རང་དབང་གླེང་སྟེགས་སྟེང་བོད་དོན་གཏམ་བཤད་གནང་བ་དང་ཁུལ་དེའི་གནད་ཡོད་མི་སྣ་ཚོར་བོད་དོན་ཞུ་གཏུག་གནང་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་ཞིག་བསྐྱར་ཟློས་ཞུ་གི་ཡིན། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་བཅོ་བརྒྱད་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་ནང་སྐོང་ཚོགས་གནང་བའི་ཨོ་སི་ལོ་རང་དབང་གླེང་སྟེགས Oslo Freedom Forum ཐོག་བཙན་བྱོལ་དུ་སྐྱེས་འཚར་བྱུང་བའི་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་མཉམ་ཞུགས་ཀྱིས་རྒྱ་ནག་གཞུང་གིས་བོད་མིའི་རང་དབང་མུ་མཐུད་རྡོག་རོལ་བཏང་དང་གཏོང་མུས་ཡིན་པ་མ་ཟད་བོད་ཀྱི་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་སོགས་བོད་ནང་གི་ཛ་དྲག་གནས་སྟངས་ཐོག་གཏམ་བཤད་གནང་འདུག་པ་མ་ཟད་ཁུལ་དེ་ཡི་གྲོས་ཚོགས་ཀྱི་ཚོགས་གཙོ་གཙོས་པའི་གྲོས་ཚོགས་འཐུས་མི་དང་ཐའེ་ཝན་གྱི་ཕྱི་སྲིད་བློན་ཆེན་གཞོན་པ་སོགས་ཐུག་འཕྲད་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་ཞུ་འབོད་གནང་འདུག།

འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་དང་རང་དབང་འཐབ་རྩོད་པ། སྒྱུ་རྩལ་བ། གསར་འགོད་པ། དེ་བཞིན་གྲགས་ཆེ་བའི་ཚོང་པ་སོགས་ལྷན་འཛོམས་ཀྱིས་རང་དབང་ལྡན་ཞིང་བཟང་ཕྱོགས་ཀྱི་འཛམ་གླིང་ཞིག་བསྐྲུན་རྒྱུ་དེ་ཡིན་འདུག་ཅིང་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་ལགས་ཀྱིས་བོད་དོན་དྲིལ་བསྒྲགས་སླད་གླེང་སྟེགས་འདི་ནི་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གྱིས་ད་བར་རྒྱལ་ཁབ་མི་འདྲ་བ་བཞིའི་ནང་གླེང་སྟེགས་དེའི་ཐོག་མཉམ་ཞུགས་ཀྱིས་བོད་དོན་གཏམ་བཤད་གནང་ཡོད་པ་རེད།

Organizations། གཞུང་དང་ཚོགས་སྒེར་ཚང་མས་མཉམ་རུབ་ཀྱི་ཐོག་ནས་རྒྱལ་སྤྱིའི་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་རྣམས་འཕྲལ་དུ་མཚམས་འཇོག་དགོས་པའི་གོ་རྟོགས་ལས་འགུལ་སྤེལ་རྒྱུ་གལ་ཆེ་ངོས་འཛིན་གྱིས་ཐའེ་ཝན་གཞུང་གིས་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་སླད་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་ཚོགས་སྒེར་ཁག་དང་ལྷན་དུ་ཟུང་འབྲེལ་གྱིས་རྒྱལ་སྤྱིའི་རང་བཞིན་གྱི་ལས་གཞི་གསར་པ་ཞིག་སྤེལ་རྒྱུ་ཡིན། ད་རེས་ཐའེ་ཝན་དུ་བསྐོང་ཚོགས་གནང་བའི་ཨོ་སི་ལོ་རང་དབང་གླེང་སྟེགས་འདི་ཡིས་འཛམ་གླིང་གི་མི་དམངས་དཀྱུས་མ་དག་གིས་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་སླད་ཞབས་འདེགས་ཞུས་པ་རྣམས་རྒྱལ་སྤྱིའི་མང་ཚོགས་ལ་སླར་ཡང་དྲན་སྐུལ་ཞུ་གི་ཡོད་ཅེས། གསུངས་འདུག་གཞན་ཡང་གོང་ཞུས་གླེང་སྟེགས་དེའི་ཐོག་ཨ་མི་རི་ཀར་གནས་སྡོད་ཧོང་ཀོང་གི་དམངས་གཙོ་ལས་འགུལ་བ་ན་གཞོན་ཇོ་ཡེ་སུའུ་ལགས་དང། ཐའེ་ཝན་གྲོས་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ཚན་པའི་དྲུང་ཆེ་ཝུའུ་ཨེར་ཁཱ་ཤི་ལགས། སི་རི་ཡའི་འགྲོ་བ་མིའི་ཐོབ་ཐང་དོན་གཉེར་བ་སྐུ་ཞབས་ཨུ་མར་ཨལ་ཤོ་གྷི་རི་ལགས་སོགས་ལྷན་ཞུགས་ཀྱིས་འཛམ་གླིང་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སོགས་ཀྱི་ཐད་གཏམ་བཤད་གནང་ཡོད་པ་རེད། གཞི་རྩའི་ཆ་ནས་དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཐའེ་ཝན་དུ་ཨོ་སི་ལོར་རང་དབང་གླེང་སྟེགས་བསྐོང་ཚོགས་གནང་བ་དང་སྟབས་བསྟུན་ཐའེ་ཝན་གྱི་སྲིད་འཛིན་ལྕམ་ཚའེ་ཡེན་ཝན་ལགས་ཀྱིས་རང་དབང་གླེང་སྟེགས་དེ་ཉིད་དང་འབྲེལ་བའི་གཏམ་བཤད་པ་རྣམས་དང་མཇལ་མོལ་གནང་ཡོད་ཀྱང་འདི་ལོར་སྲིད་འཛིན་ལྕམ་ཚའེ་ཡེན་ཝན་ལགས་ཀྱིས་གཏམ་བཤད་པ་ཚོ་དང་ཟུར་དུ་མཇལ་མོལ་གནང་མེད་པའི་ཁར་གླེང་སྟེགས་དབུ་འབྱེད་མཛད་སྒོའི་ཐོག་ཐའེ་ཝན་ཕྱི་སྲིད་བློན་ཆེན་གྱིས་གཏམ་བཤད་གནང་རྒྱུའི་ལས་རིམ་བསྒྲིགས་ཡོད་ཀྱང་དངོས་གཞིའི་སྐབས་ཕྱི་སྲིད་བློན་ཆེན་གཞོན་པས་གཏམ་བཤད་གནང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

ཐེངས་འདིའི་བཅར་འདྲི་ལེ་ཚན་ནང། ཨ་རིའི་རྒྱལ་ས་ནེའུ་ཡོག་ནང་གནས་སྡོད་རིན་ཆེན་སྒྲོལ་མ་ལགས་ནི་ཁོ་ལོམ་པི་ཡ་གཙུག་ལག་སློབ་གྲྭ་ཆེན་མོའི་དགེ་རྒན་འོས་སྦྱོང་གི་མཐོ་སློབ་ཁང་ནས་སྔོན་འགྲོ་སློབ་གྲྭའི་སློབ་ཁྲིད་ཐོག་བསླབ་པ་མཐར་སོན་ཡོད་ཅིང་ཁོང་གིས་སྔོན་འགྲོའི་སློབ་གསོར་ཆེད་ལས་པའི་ངོ་བོའི་ཐོག་ད་བར་ལོ་ངོ་བརྒྱད་ཙམ་གྱི་སློབ་ཁྲིད་ཀྱི་ཉམས་མྱོང་ཡོད་པ་མ་ཟད། བོད་པའི་སློབ་ཕྲུག་ན་ཆུང་ཚོར་བོད་ཡིག་གི་སློབ་ཁྲིད་ཐོག་ཕྱག་ལས་ཀྱང་གནང་མྱོང་ཡོད་འདུག་དེའི་ཐད་བསྟན་འཛིན་པདྨ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྣམ་པ་ལྷན་རྒྱས་བཀྲ་ཤིས་བདེ་ལེགས། སྤྱིར་བཏང་ནས་སློབ་སྦྱོང་བྱེད་ཡག་འགོ་བཙུགས་རྒྱུ་དེ་ཕྲུ་གུ་ཆུང་ཆུང་སྐབས་སུ་ནས་སྦྱོང་བརྡར་བྱེད་རྒྱུ་དེ་གལ་ཆེན་པོ་ཡིན་པ་དང། ཡང་མཁས་པ་འགའ་ཤས་ཀྱིས་ཕྲུ་གུ་ཨ་མའི་ཁོག་པ་ནང་ཡོད་དུས་ནས་འགོ་བཙུགས་དགོས་པ་ཡོད་པ་དེ་དེང་དུས་ཀྱི་ཚན་རིག་མཁས་པས་ཉམས་ཞིབ་ཐོག་ར་སྤྲོད་བྱས་ཡོད་པ་རེད། དེ་རིང་གི་བཅར་འདྲི་ལེ་ཚན་འདིའི་ནང་ལ་ཡང་སྔོན་འགྲོའི་སློབ་གསོར་ཆེད་ལས་པ་རིན་ཆེན་སྒྲོལ་མ་ལགས་དང་ལྷན་དུ་ཞལ་པར་བརྒྱུད་ནས་བཀའ་མོལ་གནང་ཡས་ཡིན།

དེ་འདྲ་མི་འདུག་ཨ་ནི་འདི་ཡིན་དུས་ད་ང་རང་སོ་སོ་ཡང་སེམས་ཐག་ཉེ་བོ་བྱས་ནས་འོ་དེ་དེ་དག་གལ་ཆེན་པོ་གཅིག་རེད་འདུག་ཨ་ཆུང་ཆུང་སྐབས་སུ་ཨ་ནི་ཡང་ད་ང་ཚོ་སློབ་གྲྭར་འགྲོ་མྱོང་མེད་པ་ཡིན་ནའི་ཡང་དེ་ལ་དཔག་ཡོད་ད་སོ་སོ་ནང་མི་རེད་ཕ་མ་རེད་དུ་མཛོད་ཀྱི་ངོས་ནས་ཡང་སྦྱང་ཡག་མང་པོ་ཅིག་བྱུང་འདུག་ཨ་ད་ཡང་སློབ་སྦྱོང་ལབ་དུས་ཙམ་པ་གཅིག་ཀྱང་སློབ་གྲྭར་འགྲོ་ཡག་དང་གཅིག་པོ་ཅིག་མ་རེད་བ་འོ་འདི་ཡིན་དུས་ད་ཨིན་ཇིའི་ཐོག་ནས་ལབ་ན Formal Education དང Informal Education ད Informal Education ལབ་ན་ཁྱིམ་ཚང་གི་སློབ་སྦྱོང་དང་དེ་ཚོ་ཚང་མ་ཐུག་ཡོད་རེད་བ་འོ་འདི་ཡིན་དུས་ཙམ་པ་ད་ང་རང

ད་ལྟ་ང་རང་སྤྱིར་བཏང་ནས་ཕྲུ་གུ་ཆུང་ཆུང་ལ་མཉམ་དུ་ད་ལས་ཀ་དགའ་པོ་ཡོད་ཨ་ནི་འདི་མ་ཟད་པ་གི་ད་སོ་སོ་ད་སློབ་སྦྱོང་ད་དེ་འདྲས་ཀྱི་ད་ཉམས་མྱོང་ཐོག་ནས་ཨ་ནི་ད་སོ་སོ་ཡི་ཧ་གོ་བ་དེ་ཡང་ད early childhood education ར་ད་ཕྲུ་གུ་ཆུང་ཆུང་བྱེད་དུས་ཀྱི་ཨ་ནི་སློབ་སྦྱོང་འདི་ད་མི་ཚེ་ནང་ལོགས་ལ་མི་གཅིག་གི་མི་ཚེ་ནང་ལོགས་ལ་ག་འདྲའི་རོགས་ཀྱི་ཆགས་ཡོད་མེད་ཀྱི་རྨང་གཞི་ཡང་གཙོ་བོ་གཅིག་ཆགས་འདུག་དོ་ཨ་དམིགས་བསལ་གྱི་ལོ་ད་ཨ་མའི་གྲོད་པ་ནས་མར་སྐྱེས་ནས་ནི་ལོ་གསུམ་ནི་བདུན་ལྟར་ལོ་གསུམ་རེད་ལོ་གསུམ་བར་དུ་ད་ཀླད་པ་ཡི་འཚར་ལོངས་དང་དེ་ཚོ་ཚང་མ་མགྱོགས་ཤོས་ཅིག་ཡོད་རེད་ད་དེ་དུས་ཀྱི་སྐབས་སུ་ནི་གཅིག་དགེ་རྒན་ཡིན་ནའི་རེད་ནི་ཕ་མ་ཡིན་ནའི་རེད་མི་རྒན་པ་སུ་འདྲ་ཅིག་གིས་ད་ག་རེ་ལབ་དགོས་རེད་གནང་རྒྱུ། ལྟ་རྟོག་བྱེད་མཁན་དེ་ཚོ་ལ་ཅིག་ཅིག་གཏིང་ཟབ་པོ་བྱས་ནས་ཉམས་མྱོང་དང་ཤེས་ཡོན་ཡོད་པ་ཡིན་ན

ལའོ་ཡི་ནི་ད་ང་འདས་པའི་ལོ་བརྒྱད་ནང་ལོགས་ལ་ནི་ང་ཚོ་ཡིན་དང་ཡིན་ཤེས་ཡོན་ལྟེ་གནས་ཁང་ཡོད་རེད་བ་ང་ཚོ་དེ་ནིའུ་ཡོག་གི Non Profit Organization ཅིག་རེད། དེའི་ནང་ལོགས་ལ་ནི་ངའི་ཡི་ད་དམིགས་སུ་བཀར་ནས་ཤེས་ཡོན་གྱི་ཐོག་ལ་ནི་ལས་ཀ་བྱས་ནས། ཨ་ནི་དེའི་ནང་ལོགས་ནི་ད་ལྟ་ཅིག་བོད་ཡིག་གི་ལབ་ཡ་དང་དུ་འཛུགས་གང་ལ་ནི་གཙོ་བོ་དང་གཉིས་ཀྱི་རྒྱན་དྲུག་ཅིག་ལེན་ལ། ལགས་འོ་ལགས་འཆི་མེད་ལགས་རྒན་ཡང་ད་ཁྱེད་ནིའུ་ཡོག་ནང་ལོགས་ལ་ཡིན་ད་ཡིན་ཤེས་ཡོན་ལྟེ་གནས་ཁང་དེ་ནང་ལོགས་ལ་ནི་བོད་པའི་སློབ་ཕྲུག་ཚོ་ལ་ཡང་རྒྱུས་ཡོད་ཐོག་ནས་ནི་སློབ་ཚན་གནང་ཕྱོགས་རེད་དེ་ནང་བཞིན་གྱི་སློབ་ཕྲུག་ནི་ལོ་ན་ག་ཚོད་བར་ལ་ནི་ད་སློབ་སྦྱོང་བྱེད་བཞིན་པ་ཡིན་ན་ལགས།
ཅི་དང་ནས་དང་ཚོ་ལོ། ད་ང་ཚོ་ཡིན་ད་ཡིན་ཤེས་ཡོན་ལྟེ་གནས་ཁང་རོ་ཡིན་པ་ཡིན་ན་ང་ཚོ་ལོ་ཚད་ལ་མ་འདྲ་བ་གི་ནི་ཡང་ཤེས་ཡོན་གི་ག་ལབ་དགོས་རེད་དེ། program རང་བྱེད་སྒོ་མ་འདྲ་བ་མ་འདྲ་ཡོད་རེད། དེ་ཡིན་དུས་ཙམ་པ་ད་དཔེ་བཞག་ན high school སྤུ་གུ་དེ་ཚོ་ཡིན་པ་ཡིན་ན་ཡང་མཐོ་སློབ་གྲ་སྒྲིག་འཛིན་གྲྭ་བྱ་ཡ་དང་དེ་ཚོ་ཡོད་རེད་ནི་སྤུ་གུ་ཆུང་ཆུང་དེ་ཚོ་ཡིན་པ་ཡིན་ན་ད་ང་ཚོ་ད་གིན་གོང་དུ་ཞུས་པ་ནང་བཞིན་སྤུ་གུ་གི་ཕྱོགས་ཡོངས་ནས་ད་ད།

ནི་སློབ་ཁྲིད་བྱེད་སྟངས་རེད། དེ་འདྲའི་ཐོག་ལ་བསམ་འཆར་དང་ལམ་སྟོན་སོགས་ནི་ག་འདྲ་གནང་ཐུབ་ཀྱི་ཡོད་ན་ལགས། ད་ད་ལྟའི་ཆ་ལ་ང་རང་གི་ཉམས་མྱོང་ངོས་ནས་ཅིག་མཐོང་ཚུལ་དེ་ཨ་ནི་རྒྱུ་རྐྱེན་གསུམ་རོ་གཅིག་མཐོང་སོང་གཅིག་དེ་ག་རེད་ལབ་ན། སྤུ་གུ་ཆུང་ཆུང་གི་ད་དེ་འདྲའི་གི་ཆུང་ཆུང་སྐབས་སུ་ཨ་ནི་ཅིག་མཐུན་རྐྱེན་བྱ་ཡག་གི་ཅིག།

སྤྲོ་བ་འཕེལ་ཡ་དང་ཨ་ནི་བོད་ཡིག་འདི་ཨ་ནི་རྩ་ཆེན་པོ་ཡིན་པ་འདི་ཁོ་རང་ཚོ་ངོས་ནས་ཡིད་ཚོར་བཅུག་ཡ་གྱུར་རོ། འོ་དེ་ཨ་ནི་ང་ཚོ་ལ་ད་ད་ལྟ་དཀའ་ངལ་ཆེ་ཤོས་རོ་གཅིག resources ར་ཨིན་ཇི་ཐོག་ནས་ལབ་པ་ཡིན་ན་སྤུ་གུ་གི་སྤུ་གུ་ཆུང་ཆུང་དེ་ཚོ་ལ་གཅིག་དེ་འདྲའི་སྤྲོ་བ་ཡོང་ཡ་གི་ཨ་ནི་ང་ཚོ་ལ་མཐུན་རྐྱེན་འདི་ད་ད་མང་པོ་ཅིག་ད་ད་ད་ང་ཚོ་ཡར་རྒྱས་འགྲོ་ད་བཏང་ད་བཏང་བཞིན་པ་རེད་དེ་ཡིན་ནའི་ད་ད་མི་རིགས་གཞན་པ་དང་སྐད་ཡིག་གཞན་པ་ལ་བརྩི་བ་ཡིན་ན་ང་ཚོ་སྤུ་གུ་ཆུང་ཆུང་ལ་ལབ་ཡ་གི་ང་ཚོ་ཐབས་ལམ་གི་ད་གཅིག་རྩེད་ཆས་རྩེད་ཆས་རིགས་ཡིན་ནའི་རེད་ཨ་ནི་འདི་མ་ཟིན་པའི་ཡི་དེབ་རོ་རོ་ཨ་སྒྲུང་དེབ་ཚོ་ཡིན་པ་ཡིན་ནའི་ཏོག་ཙམ་ཅིག་ཅིག་ཉུང་ཉུང་རོ་འདུག་བསམ་གྱི་འདུག་ཨ་གཉིས་པ་དེ་ག་རེད་ལབ་ན་ད་ཨིན་ཇི་ཐོག་ལབ་ན lack of training རོ་ཨ་སྦྱོང་བརྡར་དཔེར་བྱས་ཟེར་ན་ད་དགེ་རྒན་ཚོ་ཡིན་པ་ཡིན་ནའི་སྙིང་རྗེ་ལྷག་བསམ་རྣམ་དག་གིས་ཅིག་བསླབ་ནས་འདི་འདྲས་ཀྱི་ཅིག་ཡོང་གི་ཡོད་མ་གཞི་ཡང་ཅིག་སྤུ་གུ་གི་ལོ་མ་འདྲ་ལ་ག་འདྲས་བསླབ་དགོས་ཡོད་མེད་དང་ཨ་ནི་ཅིག་ཡང་དེ་ལ་དཔག་པ་གི་ག་ལབ་དགོས་རེད་ཡང། ཅིག། Training ཏག་ཏག་ཅིག་རོ། འོ་དེ་དེ་ཡང་མང་པོ་ཅིག་ལ་མེད་དུས་ཙམ་པ། མཚམས་མཚམས་ལ་ད་སྤུ་གུ་གི་ངོས་སོ་སོ་ངོས་ནས་ག་ཚོད་བཙལ་ཡ་ཡོད་པ་དེ་བཙལ་ནས་འགྲོ་གི་ཡོད་རེད་ཡིན་ནའི་ཐབས་ལམ་འདི་གིས་ཅིག་ཡང་འདི་འདྲའི་གི་ཏག་ཏག་མེད་མེད་བཀག་ནས་ཡང་སྤུ་གུ་བོད་སྐད་དང་བོད་ཡིག་ནང་དབྱིངས་བརླག་འགྲོ་ཡ་ཅིག་རོ། འོ་དེ་གི་ད། བསླབ་གཉེར་དེ་ལ་ཡང། ག་ལབ་དགོས་རེད་རྒྱབ་སྐྱོར་དང་ཨ་ནི་ད་ཁོང་རང་ཚོ་ལ་ཡང་སློབ་སྦྱོང་དང་ཤེས་ཡོན་དང་ཨ་ནི་དེ།

ལ་ཟེར་ན་མཐའ་མ་དེ་ལ་ཡང་འདི་ཁྱེད་རང་གིས་ཉེ་ཆར་ཨིན་ཇི་དང་བོད་ཡིག་སྐད་ཡིག་གཉིས་ཀ་གི་ཐོག་ནས་ཡང་སྒྲུང་དེབ་ཅིག་སྤུ་གུ་ལོ་ན་ཆུང་ཆུང་ལ་དམིགས་བྱས་པའི་སྒྲུང་དེབ་ཅིག་བརྩམས་གནང་འདུག་ད་འདི་བརྩམས་དགོས་ཡས་ཀྱི་ཡང་དགོས་པའི་རྒྱུ་མཚན་གཙོ་བོ་དེ་ག་རེ་ཡིན་ན་ལགས། ད་ལྟ་ད་ང་རང་སྤུ་གུ་མཉམ་དུ་ལས་ཀ་བྱེད་དུས་ཙམ་པ་འདི་ཡིས་ཅིག་ད་ལྟ་སྒྲུང་འདི་དཔེ་གལ་ཆེན་པོ་ཚོར། ཨ་ནི། ཡང་ང་ཚོ་བོད་པ་མང་མང་པོ་ཅིག་ལ་ག་འདྲའི་ཀྱི་ཚོར་བ་འདུག་ལབ་ན་ཕྲུ་གུ། ཡིག་ཀློག་མ་ཤེས་ན་དེབ་ཀློག་ཨེ་མེད་བ་གི་ཡང་འདི་འདྲའི་ཀྱི་ཚོར་བ་སླེབས་འདུག་ཨ་ཡིན་གཅིག་མིན་གཅིག་ཡིག་ངོ་ཟིན་དགོས་རེད་ས་མེད་བྱོས་ར་འོང་འདི་དགོས་མ་རེད་ཨ་ནི་ར་དཔེ་སྟབས་བདེ་པོ་ལས་སླ་པོ་ཚིག་འདི་ཚོ་ཚང་མ་ལས་སླ་པོ་ཨ་ནི་ཕ་མ་གིས་ཀློག་པ་ཡིན་ན་ཕྲུ་གུ་གི་ཀླད་པ་ནང་ལོག་ལ་འཇུག་ཡ་ཕྲུ་གུ་ཁོ་རང་ཚོ་གིས་རི་མོ་མཐོང་བ་ཡིན་ན་ཡང་ཁོ་རང་ཚོ་གི་ཀླད་པ་ནང་ལོག་ལ་སྒྲུང་བཟོ་ཐུབ་ཡ་འོ་དེ་འདྲའི་ཡི་ད་ང་རང་གི་རེ་བ་འདྲ་གཅིག་འོ་འདི་ཡིན་པ། ཨ་མའི་གྲོད་ཁོག་ནང་ལ་ཡོད་དུས་ནས་ཀློག་ཡག་གི་ཉམས་མྱོང་ཡོད་ཕ་མ་དེ་ཚོ་གིས་ཀློག་ཐུབ་ཡག་བྱས་ཨ་ནི་ག་ལེ་ག་ལེ་ཕྲུ་གུ་ཁོ་རང་ཚོའི་ལག་པ་འཆང་ཡོད་རྒྱུ་ཨ་ནི་དེ་ཆེར་ཆེར་འགྲོ་ན་ཡང་སོ་སོས་ཡི་གེ་ཀློག་ཐུབ་ཡག་ཡོད་རྒྱུ་འབྱོར་བ་འོ་འདི་བྱས་ནས་ད་ལྟ་ད་སྐད་ཡིག་འདི་དཔེ་ལས་སླ་པོ།

སྲིད་གཞུང་མེད་པར་སྡོད་མཁན་ཞིག་ཀྱང་ཡིན་པ་རེད་འདུག་ཁོང་མཚན་སྙན་ཆེན་པོ་བྱུང་དོན་ནི་དེ་སྔ་བོད་ནང་ཕྱི་རྒྱལ་མི་རིགས་སུའང་བསྐྱོད་རྒྱུར་དམ་དྲག་ཡོད་པའི་དུས་སྐབས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བཞི་ལོར་བོད་ཀྱི་རྒྱལ་ས་ལྷ་སར་བསྐྱོད་ཐུབ་པ་ནས་བྱུང་གནང་ཡོད་པ་རེད་འདུག།

རཱམ་དཱས་དང། བན་ཇཱ་མིན་ཀི་རེ་མི་བཅས་པར་ཤུགས་རྐྱེན་ཐེབས་ཡོད་པ་རེད་འདུག་ཁོང་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་བརྒྱད་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩ་བཞི་ཉིན་ཀྲུ་ནི་ཤི་ཡའི་རྒྱལ་ཁབ་ཀྱི་རྒྱལ་ས་ཀྲེ་ནེས་ཞེས་པ་དེར་འཁྲུངས་ཡོད་པ་དང་སྐུ་ན་ཆུང་ངུའི་དུས་དང་འཚར་ལོངས་བྱུང་གནང་སྐབས་སྲིད་གཞུང་མེད་པར་སྡོད་མཁན་ཧྥ་རན་སི་ཨེ་ལིས་རེག་ལུས་དང་རྒྱུན་རིང་གྲོགས་འདྲིས་དང་དེ་དང་འདྲའི་བུད་མེད་ཀྱི་རང་དབང་སྐོར་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་ཅུ་གོ་བརྒྱད་ལོར་དཔེ་དེབ་ཞིག་ཀྱང་བྲིས་གནང་ཡོད་པ་རེད་འདུག་ཧྥ་རན་སིའི་རྩོམ་སྒྲིག་པ Raymond Brodeur ཡིས་གསུངས་པར་གཞིགས་ན་ལྕམ Alexandria David-Néel མཆོག་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་ཅུ་གོ་བརྒྱད་ལོར་ཡེ་ཤུ་ནས་ནང་ཆོས་སུ་བསྒྱུར་གནང་བའི་སྐོར་ཁོང་རང་ཉིད་ཀྱིས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་དྲུག་ལོར་དཔར་སྐྲུན་གནང་བའི་ཉིན་དེབ་ནང་བཀོད་ཡོད་པའི་སྐོར་དང་སྐབས་དེར་ཁོང་དགུང་གྲངས་ཉི་ཤུ་རྩ་བཞི་ཡིན་པའི་སྐོར་གསུངས་འདུག་ཁོང་གིས་ཤར་ཨེ་ཤི་ཡ་མངའ་ཁུལ་གྱི་རིག་གནས་མཁྱེན་རྟོགས་ཆེད་དབྱིན་ཡུལ་གྱི། British Museum། ཞེས་འགྲེམས་སྟོན་ཁང་གི་དཔེ་མཛོད་ཁང་ནང་དབྱིན་ཡིག་དང། དེ་རྗེས་ཧྥ་རན་སིའི་མཐོ་སློབ་ཅིག་གི་ནང་ལེགས་སྦྱར་གྱི་སྐད་ཡིག་དང་བོད་ཡིག་བསླབས་གནང་ཡོད་ཅིང། ཧྥ་རན་སིའི་གསར་འགོད་པ་དང་རྩོམ་སྒྲིག་པ། Jean Chalon། ཡིས། ཁོང་ཤར་ཨེ་ཤི་ཡའི་རིག་གནས་དང་ནང་ཆོས་ལ་སློབ་གཉེར་གནང་རྒྱུའི་དགོངས་པ་དེ་ཧྥ་རན་སིའི་རྒྱལ་ས་པེ་རི་སི་ནང་ཡོད་པའི། Guimet Museum། ཞེས་པའི་འགྲེམས་སྟོན་ཁང་དེར་བྱུང་གནང་བའི་སྐོར་གསུངས་འདུག། ཁོང་རྒྱ་གར་དུ་ཕེབས་ཐེངས་དང་པོ་དེ་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་གཅིག་ལོར་བྱུང་གནང་བ་དང། སྐབས་དེར་ཁོང་གིས་གྲོང་ཁྱེར Varanasi རུ་ཧིན་རྡུའི་བླ་མ Swami Bhaskarananda Saraswati དང་མཇལ་འཕྲད་བྱུང་གནང་ཡོད་པ་རེད་འདུག་ཁོང་གིས་ཡབ་ཀྱིས་རེ་སྐུལ་གནང་བ་བཞིན Royal Conservatory of Brussels། ཞེས་པའི་རོལ་དབྱངས་ཁང་དེར Piano ཞེས་པའི་རོལ་ཆ་དེ་དང་གླུ་གཞས་གཏོང་རྒྱུ་བསླབ་གནང་སྐབས་གླུ་གཞས་གཏོང་ཨང་གི་རྩེ་ཕུད་ལེན་གནང་བར་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་ལྔ་ནས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་བདུན་བར་ལོ་ངོ་གསུམ་གྱི་རིང་ཝེད་ནམ་གྱི Hanoi Opera House ཞེས་པའི་གླུ་གཞས་ཚོགས་ཁང་དེའི་གླུ་གཞས་གཏོང་མཁན་དང་པོའི་ཕྱག་ལས་གནང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་མེད་བཞི་ཟླ་བ་བརྒྱད་པའི་ཚེས་བཞི་ཉིན་དང་ཁོང་དགུང་གྲངས་སུམ་ཅུ་སོ་དྲུག་ཐོག་སྐུ་ཞབས Philippe Néel de Saint Sauveur དང་ཁྲུང་ས་བསྐྱོན་པ་དང་ཁོང་གཉིས་བར་གྱི་འབྲེལ་བ་དེ་སྐབས་རེ་འཚུབ་པོ་ཞིག་བྱུང་ཡོད་ནའང་ཕན་ཚུན་བར་གུས་བཀུར་ལྡན་པ་ཞིག་བྱུང་གནང་ཡོད་པ་རེད་འདུག་ཁོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་ལོར་རྒྱ་གར་དུ་ཐེངས་གཉིས་པ་དེར་འབྲས་ལྗོངས་ཀྱི་རྒྱལ་སྲས་སྲིད་སྐྱོང་སྤྲུལ་སྐུ་རྣམ་རྒྱལ་མཆོག་དང་ཐུག་འཕྲད་བྱུང་གནང་བ་དང། ཁོང་གིས་དེ་གར་རང་ཉིད་ཀྱི་ནང་ཆོས་ཐོག་གི་གོ་རྟོགས་རྒྱ་ཆེར་གཏོང་ཆེད་དགོན་པ་ཁག་མང་དག་ཅིག་ལ་གཟིགས་ཞིབ་གནང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་བཞི་ལོར་ཁོང་གིས་འབྲས་ལྗོངས་ཀྱི་དགོན་པ་ཞིག་གི་ནང་ལོ་ན་བཅོ་ལྔར་སོན་པའི་ཨ་ཕུར་ཡོན་ཏན་ཟེར་བ་ཞིག་དང་ཐུག་འཕྲད་བྱུང་རྗེས་ཁོང་བུ་ཚབ་ཏུ་ལེན་གནང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་ཟླ་བ་བཞི་པའི་ཚེས་བཅོ་ལྔ་ཉིན་ཁོང་གིས་འབྲས་ལྗོངས་པ་ཀ་ཛི་ཟླ་བ་བསམ་གྲུབ་ལྷན། གོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་ཀ་གླིང་སྦུག་ཏུ་མཇལ་བཅར་ཞུ་སྐབས་མཇལ་འཕྲད་ཁང་དུ་ཉི་ཧོང་གི་དགེ་འདུན་པ་དང་བོད་ནང་བསྐྱོད་མྱོང་ཡོད་མཁན Ekai Kawaguchi དང་མཇལ་འཕྲད་བྱུང་ཡོད་པ་རེད་འདུག། གོང་ས་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་གིས་ཁོང་ལ་ནང་པའི་ཆོས་ནང་ཇི་ལྟར་འཇུག་པའི་སྐོར་གྱི་བཀའ་འདྲི་ཁག་དང། ཁོང་རང་ཉིད་ཀྱིས་གོང་ས་མཆོག་ལ་དྲི་བ་ཞུས་པ་ཁག་ལ་བཀའ་ལན་གནང་བ་སོགས་པའི་གནས་ཚུལ་བྱུང་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་ལོ་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་དྲུག་ལོ་བར་ཁོང་འབྲས་ལྗོངས་ཀྱི་ལ་ཆེན་ཁུལ་དུ་བཞུགས་སྐབས་དེ་གར་ལ་ཆེན་སྒོམ་ཆེན་རིན་པོ་ཆེ་གཙོས་སྒོམ་ཆེན་མང་པོའི་སྐུ་མདུན་ནས་གསན་བསམ་སློབ་གཉེར་གནང་བ་མ་ཟད། དཀའ་སྡུག་ལ་མ་འཛེམ་པར་ཐེངས་གཉིས་ཀྱི་རིང་བོད་ནང་བསྐྱོད་རྒྱུའི་ཐབས་ཤེས་གནང་ཡོད་པ་རེད་འདུག་ཁོང་འབྲས་ལྗོངས་ཀྱི་ལ་ཆེན་དུ་ལོ་ངོ་བཞི་ཙམ་རིང་བཞུགས་རྒྱུན་རིང་བྲག་ཕུག་ཞིག་གི་ནང་སྒོམ་དང་མཚམས་བསྙེན་སྒྲུབ་དང་བསྟུད་མའི་སྒོམ་སྒྲུབ་ཉམས་ལེན་གནང་ཡོད་པ་རེད་འདུག་ད་ད་ལྟའི་དུས་ཚོད་དེ་བར་མཚམས་དེ་བཞག་ནས་ད་ལྟ་སྙན་སྒྲོན་ཞུ་བཞིན་པའི་བེལ་རྗམ་དང་ཧྥ་རན་སི་ཚ་ཤུལ་གཅོད་པ་དང། གླུ་གར། རྩོམ་སྒྲིག། ནང་ཆོས་ཉམས་ལེན་དང་སྲིད་གཞུང་མེད་པར་སྡོད་མཁན་ལྕམ Alexandria David Néel མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཞིག་སྙན་སྒྲོན་ཞུ་བཞིན་ཡོད་པས། རྣམ་པ་ཚོས་ཁོང་གི་ལོ་རྒྱུས་དེ་མུ་མཐུད་གསན་རོགས་གནང་ཞུ་གི་ཡིན། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་དྲུག་ཟླ་བ་བདུན་པའི་ཚེས་བཅུ་གསུམ་ཉིན་ཁོང་གིས་བོད་གཞུང་གི་བཀའ་འཁྲོལ་མེད་པར་རང་ཉིད་ཀྱི་བུ་ཚབ་ཡོན་ཏན་དང་དགེ་འདུན་པ་གཞན་ཞིག་གི་ལྷན་བོད་ནང་བསྐྱོད་ཡོད་ཅིང། ཆིག་སྟོང་དགུ་བརྒྱ་བཅུ་དྲུག་ཟླ་བ་བདུན་པའི་ཚེས་བཅུ་དགུ་ཉིན་ཁོང་གིས་པཎ་ཆེན་སྐུ་ཐོག་དགུ་པ་ཐུབ་བསྟན་ཆོས་ཀྱི་ཉི་མ་མཆོག་དང་མཇལ་འཕྲད་གནང་སྐབས་པཎ་ཆེན་རིན་པོ་ཆེ་མཆོག་གི་ཡོངས་འཛིན་རྣམ་པ་དང་ཞབས་ཕྱི་རྣམས་ངོ་སྤྲོད་དང། པཎ་ཆེན་རིན་པོ་ཆེའི་ཡུམ་གྱིས་ཁོང་ལ་བཙུན་མའི་དགོན་པ་ཞིག་ནང་བཞུགས་གནང་ཡོང་བའི་དགོངས་འཆར་ཡང་གནང་ཡོད་པ་རེད་འདུག། ཁོང་འབྲས་ལྗོངས་སུ་ཕྱིར་ལོག་གནང་སྐབས་རྒྱ་གར་དབྱིན་ཇིའི་གཞུང་ལ་ཡེ་ཤུའི་ཆོས་སྤེལ་མཁན་ཚོས་ཁོང་ལ་པཎ་ཆེན་རིན་པོ་ཆེ་མཆོག་གིས་སྣེ་ལེན་གནང་བར་བསྙད་པ་ཙམ་མ་ཟད་ཆོག་མཆན་མེད་པར་བོད་ནང་བསྐྱོད་པར་ཁོང་རྒྱ་གར་ནས་ཕྱིར་འབུད་གཏོང་རྒྱུའི་ཉེན་བརྡ་བཏང་ཡོད་པ་རེད་འདུག་སྐབས་དེར་ཡུ་རོབ་ནང་དམག་ཆེན་གཉིས་པ་བརྒྱབ་བཞིན་པར་བརྟེན་ཁོང་དང་ཡོན་ཏན་རྣམ་གཉིས་རྒྱ་གར་བརྒྱུད་ཉི་ཧོང་ལ་བསྐྱོད་པར། དེ་གར་ཁོང་རྣམ་པ་གཉིས་ལ་ཉི་ཧོང་གི་དགེ་འདུན་པ་དང་དེ་སྔོན་བོད་ནང་ལོ་ངོ་གཅིག་དང་ཕྱེད་ཀ་ཙམ་རིང་སྡོད་མྱོང་ཡོད་མཁན Ekai Kawaguchi དང་མཇལ་འཕྲད་བྱུང་གནང་ཡོད་པ་རེད་འདུག་དེ་ནས་ཁོང་རྣམ་གཉིས་ཀོ་རི་ཡ་དང་རྒྱ་ནག་གི་རྒྱལ་ས་པེ་ཅིང་དང་སོག་ཡུལ་ནང་གི Gobi ཞེས་པའི་བྱེ་ཐང་དེ་བརྒྱུད་རིམ་པས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅོ་བརྒྱད་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་བར་ལོ་ངོ་གསུམ་གྱི་རིང་བོད་ཀྱི་མདོ་སྨད་སྐུ་འབུམ་དགོན་པར་བཞུགས་རྒྱུན་རིང་ཁོང་རྣམ་གཉིས་ཀྱིས་ཤེས་རབ་སྙིང་པོའི་མདོ་བོད་ཡིག་ནས་ཧྥ་རན་སིའི་སྐད་ཡིག་ནང་བསྒྱུར་གནང་ཡོད་པ་རེད་འདུག་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བཞི་ལོར་ཁོང་དང་ཡོན་ཏན་རྣམ་གཉིས་བོད་ཀྱི་རྒྱལ་ས་ལྷ་སར་འབྱོར་གནང་སྐབས་སྨོན་ལམ་ཆེན་མོའི་དུས་སྐབས་ཁེལ་ཡོད་ཅིང། དེ་གར་ཁོང་རྣམ་གཉིས་ཟླ་ངོ་གཉིས་རིང་སྡོད་ཡུན་དེར་ཕོ་བྲང་པོ་ཏཱ་ལ་གཙོས་སེར་འབྲས་དགའ་གསུམ་གྱི་དགོན་པ་ཁག་གནས་མཇལ་བགྱིས་ཤིང་ཕོ་བྲང་པོ་ཏཱ་ལ་དམིགས་བསལ་ཞིག་གང་ཡང་གཟིགས་མེད་པའི་སྐོར་དང་ཕོ་བྲང་པོ་ཏཱ་ལའི་ནང་གི་མཛེས་བཀོད་དེ་དག་རྒྱ་ནག་གི་བཟོ་དབྱིབས་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ཁོང་དེ་སྔོན་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཉིས་ལོར ྋགོང་ས་སྐུ་ཕྲེང་བཅུ་གསུམ་པ་ཆེན་པོ་མཆོག་རྒྱ་གར་གྱི་བཀའ་བློན་སྦུག་ནང་མཇལ་ཁ་ཞུས་ཡོད་ཀྱང། ཁོང་ལྷ་སར་བཞུགས་རྒྱུན་རིང ྋགོང་ས་མཆོག་ལ་རང་ཉིད་དེ་གར་ཡོད་པའི་སྐོར་སྙན་སེང་ཞུས་མེད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་བཞི་ཟླ་བ་ལྔ་པའི་ཚེས་བཅུ་ཉིན་ཁོང་ཧྥ་རན་སིའི་གྲོང་ཁྱེར Havre ནང་འབྱོར་གནང་སྐབས་ཁོང་མཚན་སྙན་ཆེན་པོ་ཡོད་པའི་ཚོད་དཔག་གནང་ཐུབ་ཡོད་ཅིང། ཁོང་གི་སྐོར་གསར་ཤོག་ཁག་གི་འགོ་བརྗོད་ནང་དང། ཁོང་གི་འདྲ་པར་ཁག་ཀྱང་དུས་དེབ་ཁག་ནང་དཔར་འགྲེམས་རྒྱ་གང་ཆེ་བྱུང་ཡོད་པ་རེད་འདུག། ཁོང་བོད་ཀྱི་རྒྱལ་ས་ལྷ་སར་བསྐྱོད་པའི་སྐོར་གྱི་དཔེ་དེབ My Journey to Lhasa ཞེས་པ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་ལྔ་ལོར་ཧྥ་རན་སིའི་རྒྱལ་ས་པེ་རིས་དང་དབྱིན་ཇིའི་རྒྱལ་ས་ལོན་ཏོན་དང་ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་བཅས་པའི་ནང་དཔར་སྐྲུན་གནང་བར། དེའི་ནང་གི་གཏུམ་མོའི་སྒོམ་སྒྲུབ་སྐོར་དེར་མི་ཁག་ཅིག་གིས་ཡིད་མ་ཆེས་པའི་གནས་ཚུལ་བྱུང་ཡོད་པ་རེད་འདུག་ཁོང་ཧྥ་རན་སིའི་ཏའོ་ལུན་ཞེས་པའི་གྲོང་ཁྱེར་དེའི་ནང་ལོ་ངོ་བཅུ་གཉིས་ཙམ་གྱི་རིང་བཞུགས་རྒྱུན་རིང་ཁོང་རང་ཉིད་སྐྱོད་ཡུལ་གྱི་ལུང་པ་ཁག་ནང་ཉམས་མྱོང་ཇི་བྱུང་སྐོར་དཔེ་དེབ་མང་དག་ཅིག་བརྩམས་གནང་བ་དང། དེའི་ཁོངས་ཁོང་རང་ཉིད་ཀྱིས་དགའ་མོས་གནང་ཡུལ་དང་མཚན་སྙན་ཆེ་ཤོས་དེ། Magicians and Mystics of Tibet ཞེས་པ་དེ་བྱུང་གནང་ཡོད་པ་རེད་འདུག། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོའི་ཕྱི་ཟླ་བཅུ་པའི་ཚེས་བདུན་ཉིན་ཁོང་གི་བུ་ཚབ་ཡོན་ཏན་གློ་བུར་དུ་ཚ་བས་བསྣམས་ནས་འདས་གྲོངས་སུ་གྱུར་པ་དང། ཁོང་རང་ཉིད་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དགུ་ལོའི་ཟླ་བ་དགུ་པའི་ཚེས་བརྒྱད་དང་དགུང་གྲངས་བརྒྱ་ཐམ་པའི་ཐོག་ཧྥ་རན་སི་གྲོང་ཁྱེར་ཌིག་ནི་ཞེས་པ་དེར་འདས་གྲོངས་སུ་གྱུར་ཡོད་པ་རེད་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་ལྔ་ལོར་ཁོང་ཧྥ་རན་སི་རྒྱལ་ཁབ་ཀྱི་ལུས་རྩལ་ཐོག་རྩེ་ཕུད་ཀྱི་ཐོ་གཞུང་ནང་མིང་ཐོན་བྱུང་གནང་བ་དང། ཕྱི་ལོ་ཉིས་སྟོང་བཅུ་མེད་དྲུག་ལོར་ཁོང་ལ་ཆེ་བསྟོད་ཆེད་བུད་མེད་རྩད་ཞིབ་དཔྱོད་པ Priscilla Telmon ཡིས་ཧི་མ་ལ་ཡའི་རི་རྒྱུད་དུ་རྒྱང་སྐྱོད་ཀྱི་ལས་འཆར་ཞིག་སྤེལ་གནང་བའི་ཐོག Into Forbidden Tibet ཞེས་པའི་གློག་བརྙན་ཞིག་ཀྱང་བཟོས་གནང་བ་བྱུང་ཡོད་པ་རེད་འདུག་ད་ལྟ་སྦེལ་ཇམ་དང་ཧྥ་རན་སི་རྩད་ཞིབ་དཔྱོད་པ་དང་གླུ་གར་རྩོམ་སྒྲིག། ནང་ཆོས་ཉམས་ལེན་པ་ཞིག་དང་སྲིད་གཞུང་མེད་པར་འདོད་མཁན་ལྕམ Alexandra David Neel མཆོག་གི་སྐུ་ཚེའི་ལོ་རྒྱུས་སྐོར་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུས་ཟིན་པ་ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་གནང་ཞུ་གི་ཡོད། ལེ་ཚན་འདི་གོ་སྒྲིག་གིས་ཕབ་སྒྱུར་སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མུ་མཐུད་ནས་སྙན་སྒྲོན་ཞུ་གི་ཡིན། གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནང་གཞུང་འབྲེལ་ཕྱོགས་ཕེབས་ཀྱི་བརྒྱུད་རིམ་ནང་བོད་དོན་དང་འབྲེལ་བའི་གཏམ་བཤད་དང་བོད་དོན་ཞུ་སྐུལ་གནང་བཞིན་ཡོད་པ་སོགས་ཀྱི་སྐོར་དབྱངས་སྒྲོན་ལགས་ཀྱིས་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དེང་སྐབས་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ཏི་སི་ནང་གཞུང་འབྲེལ་ཕྱོགས་ཕེབས་གནང་བཞིན་པའི་བརྒྱུད་རིམ་ནང་འདི་ཟླའི་ཚེས་བཅོ་བརྒྱད་ཀྱི་སྔ་དྲོ་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི་ལས་དོན་ཚོགས་ཆུང་གི་ཚོགས་གཙོ Mike Gallagher དང་ཡང་ལས་དོན་ཚོགས་ཆུང་དེའི་ཚོགས་མི་མཐོ་གྲས་ཡིན་པ་སྐུ་ཞབས Raja Krishna ཐི་རྣམ་གཉིས་དང་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་འགན་འཛིན་བོད་དོན་རྒྱབ་སྐྱོར་བ་དང་ཨ་རིའི་གློག་བརྙན་འཁྲབ་སྟོན་པ་སྐུ་ཞབས Richard Gere ལགས་དང་མཇལ་འཕྲད་གནང་སྟེ་ཨ་རིའི་གཞུང་གིས་བོད་དོན་དཀའ་རྙོག་སེལ་བྱེད་ཀྱི་ཁྲིམས་འཆར་གཏན་འབེབས་ཡོང་བའི་རྒྱབ་སྐྱོར་འཚོལ་ཕྱོགས་དང་འབྲེལ་བཀའ་བསྡུར་གནང་བའི་རྗེས་གྲོས་ཚོགས་འཐུས་མི་སྐུ་ཞབས། Raja Krishnamoorthi ལགས་ཀྱིས་བོད་ནང་གི་བོད་མི་ཚོར་རྒྱ་ནག་དམར་ཤོག་ཚོགས་པའི་དྲག་གནོན་འོག་སྡུག་སྦྱོང་མྱོང་བཞིན་ཡོད་པ་རྣམས་ལ་ང་ཚོས་ནུས་པ་ཆ་ཚང་སྤུངས་ནས་རྒྱབ་སྐྱོར་ཞུ་རྒྱུ་ཡིན་པའི་གནད་དོན་ཁག་ཅིག་གི་སྐོར་དང་དེ་ག་ནང་བཞིན་བོད་རྒྱ་དཀའ་རྙོག་སེལ་བྱེད་ཀྱི་ཁྲིམས་འཆར་འདིའི་ཐོག་ཏུ་ཡང་རྒྱབ་སྐྱོར་གནང་རྒྱུ་ཡིན་པ་དེ་ཉིད་སྲིད་སྐྱོང་མཆོག་དང་མཇལ་མོལ་སྐབས་བཀའ་བསྡུར་བྱུང་ཡོད་པ་དེ་དག་གསུངས་འདུག། ཡང་གྲོས་ཚོགས་འོག་མའི་རྒྱ་ནག་ཐོག་གི། ལས་དོན་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས Mike Gallagher ལགས་ཀྱིས་ཀྱང་བོད་རྒྱའི་དཀའ་རྙོག་སེལ་བྱེད་ཀྱི་ཁྲིམས་འཆར་གཏན་འབེབས་ཡོང་བའི་རེ་བ་ཆེན་པོ་གནང་གི་ཡོད་པ་མ་ཟད་ཁྲིམས་འཆར་དེར་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་དབྱེར་མེད་ཀྱི་གྲོས་ཚོགས་འཐུས་མི་རྣམ་པའི་རྒྱབ་སྐྱོར་ཤུགས་ཆེ་གནང་གི་ཡོད་པ་ནན་བརྗོད་གནང་འདུག། དེ་མིན་ཡང་སྲིད་སྐྱོང་མཆོག་གིས་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་ལྕམ Nancy Pelosi མཆོག་དང་ཡང་མཇལ་འཕྲད་གནང་ཡོད་པ་དང། ཁོང་རྣམ་པ་གཉིས་མཇལ་མོལ་སྐབས་སྲིད་སྐྱོང་མཆོག་གིས་རིང་མིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་དགུ་བཅུ་ཐམ་པར་ཕེབས་པའི་སྐུའི་འཁྲུངས་སྐར་སྲུང་བརྩིའི་སྐབས་ལྕམ་སྐུ Nancy Pelosi མཆོག་གིས་དབུས་པའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་བཞུགས་སྒར་རྡ་རམ་ས་ལར་གདན་ཞུ་གནང་རྒྱུ་སོགས་པའི་གནད་དོན་ཁག་ཅིག་གི་ཐོག་བཀའ་བསྡུར་གནང་འདུག། ཡང་དེ་ཉིན་ཉིན་རྒྱབ་ཏུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནས་ཨ་རིའི་རྒྱལ་ས་ཝ་ཤིང་ཊོན་དུ་རྟེན་གཞི་བྱས་པའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་སུ་བོད་དོན་དང་འབྲེལ་བའི་གཏམ་བཤད་གནང་བའི་ནང་ད་རེས་ཨ་རིའི་རྒྱལ་ཡོངས་གསར་འགོད་མཐུན་ཚོགས་ཀྱིས་སྲིད་སྐྱོང་མཆོག་ལ་བོད་དོན་གྱི་སྐོར་གཏམ་བཤད་གནང་རྒྱུའི་གོ་སྐབས་གནང་བར་ཐུགས་རྗེ་ཆེ་ཞུས་གནང་འདུག། Thanks for the opportunity. I want to thank the Press Club. སྲིད་སྐྱོང་མཆོག་གིས་ཨ་མི་རི་ཀ་ནི་བོད་ཀྱི་གནད་དོན་གྱི་ཐད།

བོད་དེ་འཛམ་གླིང་སྤྱི་ཡི་ས་ཆའི་ཆགས་བབ་དང་ཆབ་སྲིད་ཀྱི་འཐབ་ཇུས་གང་གི་ཆ་ནས་ཀྱང་གནད་འགག་ཆེན་པོ་ཞིག་ཡིན་པའི་སྐོར་གསུངས་ཏེ་བོད་ཀྱི་ས་ཁྱོན་དེ་ནི་ཀི་ལོ་མི་ཀྲར་གྲུ་བཞི་མ་ས་ཡ་གཅིག་དང་ཚེག་ལྔ་ཙམ་ཡོད་པ་དང་ང་ཚོ་བོད་མིའི་ངོས་ནས་བོད་འདི་གངས་རི་ར་བས་བསྐོར་བའི་ཡུལ་ཟེར་གྱི་ཡོད་པ་དང་ནུབ་ཕྱོགས་པ་ཚོས་བོད་མཐོ་སྒང་ལ་འཛམ་གླིང་གི་ཡང་ཐོག་ཟེར་བ་དང། ཡང་ཨེ་ཤི་ཡའི་རྒྱལ་ཁབ་ཀྱིས་ཨེ་ཤི་ཡའི་ཆུ་བོའི་འབྱུང་ཁུངས་ཟེར་གྱི་ཡོད་པ་དང་དེ་ག་ནང་བཞིན་རྒྱ་ནག་གི་ཚན་རིག་ཉམས་ཞིབ་པ་ཚོས་བོད་མཐོ་སྒང་དེ་ལ་འཛམ་གླིང་གི་སྣེ་གསུམ་པ་ཞེས་འབོད་ཀྱི་ཡོད་པ་ནི་བོད་མཐོ་སྒང་གི་འཁྱགས་རོམ་དང་གཏན་འཇགས་འཁྱགས་རོམ་འདི་དག་ནས་ཐོན་པའི་གཙང་ཆུས་ཨེ་ཤི་ཡའི་རྒྱལ་ཁབ་བཅུ་དང་མི་འབོར་ཐེར་འབུམ་གཅིག་དང་གྲངས་ཆུང་བརྒྱད་ཀྱི་ཆུ་ཡི་དགོས་མཁོ་དེ་བོད་མཐོ་སྒང་ནས་ཐོན་པའི་ཆུ་ལ་བརྟེན་ནས་ཡིན་པ་སོགས་ཀྱི་གལ་གནད་སྐོར་འགྲེལ་བརྗོད་གནང་འདུག།

ལྷག་པར་དུ་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་ང་ཚོ་བོད་མི་རིགས་ཀྱི་ངོ་བོ་རྩ་མེད་བཏང་བའི་ཆེད་དུ་བོད་མིའི་བུ་ཕྲུག་ས་ཡ་གཅིག་ཙམ་རྒྱ་ནག་གི་གཏན་འཇགས་སློབ་གྲྭའི་ནང་བཅུག་སྟེ་རྒྱ་ཡིག་རྒྱ་སྐད་དང་རྒྱའི་རིག་གཞུང་སློབ་བཞིན་པ་དང་དེ་བཞིན་ད་ལྟ་གསར་དུ་གནས་ཚུལ་ཤེས་རྟོགས་བྱུང་བའི་ནང་བོད་ཀྱི་ཤར་ཕྱོགས་དཀར་མཛེས་ཁུལ་གྱི་སློབ་གྲྭ་ཁག་ཚང་མའི་ནང་བོད་ཡིག་རྩ་བ་ནས་སློབ་ཁྲིད་བྱེད་མི་ཆོག་པའི་དམ་བསྒྲགས་བྱེད་བཞིན་ཡོད་པ་དང་དམ་བསྒྲགས་དེ་རིམ་པས་བོད་ཁྱོན་ཡོངས་སུ་ལག་ལེན་གཏོང་རྒྱུའི་ཉེན་ཚབས་ཡོད་པ་དང་དེ་བཞིན་རྒྱ་ནག་གཞུང་གིས་བོད་ཀྱི་ས་ཁུལ་ཚང་མའི་མིང་ལ་འགྱུར་བ་བཏང་སྟེ་རྒྱ་མིང་གསར་པ་བཏགས་བཞིན་ཡོད་པ་དང་ཉེ་བའི་ཆར་དབྱིན་སྐད་དུ་བོད་ལ Tibet ཟེར་ནས་འབོད་ཀྱི་ཡོད་པ་དེ་དག་ཡང་ཕྱིས་པ་བརྒྱབ་སྟེ་རྒྱ་སྐད་ནང་ཤིས་ཙང་ཟེར་ནས་འབོད་དགོས་པའི་བཙན་བཀའ་བཏང་བཞིན་ཡོད་པ། དེ་དག་གི་ཐོག་ནས་བོད་མི་རིགས་ཀྱི་ངོ་བོ་དང་བཅས་པ་རྒྱ་ནག་གཞུང་གིས་རྩ་མེད་བཏང་བཞིན་པ་དེར་ཆབ་སྲིད་ཀྱི་དགོས་མཁོ་མང་པོ་ཞིག་ཡོད་པ་ལ་བརྟེན་ནས་རྒྱལ་སྤྱིའི་རྒྱལ་ཁབ་དང་སྤྱི་ཚོགས་ནས་རྒྱ་ནག་གཞུང་གི་ངན་བྱུས་ལ་དབུ་མ་འཁོར་བ་གནང་དགོས་པ་སོགས་སྐུལ་གནང་འདུག་རྩ་བའི་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ནང་རྟེན་གཞི་བྱས་པའི་ཨ་རིའི་གྲོས་ཚོགས་སུ་ཕེབས་ཏེ་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་དང་མཇལ་འཕྲད་ཀྱིས་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་གཏན་འབེབས་ཡོང་རྒྱུ་གཙོ་བོར་གྱུར་བའི་བོད་ཀྱི་གནད་དོན་དང་འབྲེལ་བའི་ཞུ་སྐུལ་གནང་བ་དེ་སྲིད་སྐྱོང་གི་ཕྱག་ལས་འོག་ཐེངས་བཞི་པ་དེ་ཆགས་ཀྱི་ཡོད་པ་རེད་བཞག་དེ་ཡང་ཕྱི་ཚེས་བཅུ་བདུན་ཉིན་སྲིད་སྐྱོང་མཆོག་གིས་ཨ་རིའི་ཕྱི་སྲིད་ལས་ཁུངས་སུ་བཅར་ཏེ་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ། Uzra Zeya མཆོག་དང་མཇལ་མོལ་གནང་བ་དང་དེ་ནས་ཕྱི་ཚེས་བཅོ་བརྒྱད་ཀྱི་ཉིན་རྒྱབ་སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་རྒྱལ་སར་ཨ་རིའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སམ National Press Club སུ་བོད་དོན་གཏམ་བཤད་གནང་ཡོད་པ་དང་ཁ་སང་ཕྱི་ཚེས་བཅུ་དགུ་ཉིན་རྒྱལ་ས་ཝཱ་ཤིང་ཏོན་གྱི་ཉེ་འདབས་ཝར་ཇི་ནི་ཡ་མངའ་སྡེའི་ནང་ཆགས་པའི George Mason གཙུག་ལག་སློབ་གྲྭ་ཆེན་མོར་བོད་དོན་གཏམ་བཤད་གནང་ཡོད་པ་རེད། གསན་རྣམ་པ་ཚོ་ཐེངས་འདིའི་གསར་འགྱུར་དང་འབྲེལ་བའི་ལེ་ཚན་འདི་ད་ག་མཚམས་འཇོག་ཞུ། ཡིན། རྣམ་པ་ཚོས་ང་ཚོའི་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་མ་སྒྲིལ་བའི་གོང་གོང་དུ་གསན་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་རིའི་རྒྱལ་ས་ཝ་ཤིང་ཏོན་མངའ་ཁུལ་གྱི་བོད་མི་ཚོས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨ་རིའི་གྲོས་ཚོགས་ཀྱི་གསེར་གྱི་གཟེངས་རྟགས་འབུལ་བཞེས་མཛད་ནས་མི་ལོ་བཅུ་དྲུག་འཁོར་བའི་དུས་དྲན་མཛད་སྒོར་མཉམ་ཞུགས་ཀྱིས་གསུང་བཤད་དང་མང་ཚོགས་ཀྱི་དྲི་བར་བཀའ་ལན་གནང་འདུག། ཡང་ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གིས་རྒྱ་ནག་གཞུང་ལ་བོད་ནང་དྲག་གནོན་བྱེད་རྒྱུ་མཚམས་འཇོག་དགོས་པའི་འབོད་སྐུལ་དང་འབྲེལ་དྲག་གནོན་འོག་གི་བོད་ལ་རྒྱབ་སྐྱོར་བྱེད་རྒྱུ་ཡིན་ཞེས་སྤྱི་བསྒྲགས་ཤིག་སྤེལ་གནང་འདུག་ཉི་ཧོང་གིས་ཨ་རི་དང་ལྷན་དུ་སྤེལ་བའི་ཐེངས་གཉིས་ཀྱི་དམག་དོན་སྦྱོང་བརྡར་ནང་ཨོ་སི་ཀྲུ་ལི་ཡ་ཐེངས་དང་པོ་མཉམ་ཞུགས་གདན་འདྲེན་ཞུས་ཏེ་རྒྱལ་ཁབ་གཉིས་ཀྱི་རྒྱལ་སྲུང་མཉམ་ལས་ལ་ཤུགས་སྣོན་རྒྱག་རྒྱུ་དེ་ཡིན་འདུག། ཞི་ཅིན་ཕིང་གིས་རྒྱུད་གཅིག་ལམ་གཅིག་གི་ལས་གཞི་ནས་ཕྱིར་འཐེན་བྱེད་རྒྱུའི་བསམ་བློ་གཏོང་མཁན་རྒྱལ་ཁབ་ཚོར་ཉེན་བརྡ་བཏང་ཡོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་མཇུག་སྒྲིལ་ཞུས་ཟིན་པ་ཡིན་ལས་རིམ་འདི་བཀོད་སྒྲིག་གནང་མཁན་སེང་གེ་རི་བསོད་ནམས་ལྷ་མོ་ལགས་དང་འཕྲིན་གཏོང་ཕྱག་རོགས་གནང་མཁན་ཀོ་རི་ལགས་གསར་འགྱུར་དང་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་གནང།